ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི། བོད་ཟླ་བཅུ་པ་ཁྲུམས་ཟླའི། ཚེས་བདུན་དང། ཕྱི་ལོ་ཉིས་སྟོང་ཉེར་རྩ་གསུམ་ལོའི། ཟླ་བ་བཅུ་གཅིག་པའི་ཚེས་བཅུ་དགུ། རེས་གཟའ་ཉི་མ་ཉིན་གྱི་ལས་རིམ་དེ་ད་ལྟ་འགོ་འཛུགས་ཞུ་བ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན། བསྟན་འཛིན་དཔའ་མོ་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་ཕྲན་ལྷུན་གྲུབ་ཚེ་རིང་གིས་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་དེ་རིམ་པས་སྙན་སྒྲོན་ཞུ་བ་ཡིན། ད་རིང་གི་ལས་རིམ་ཁག་གི་ཐོག་མར་བོད་ཀྱི་རྒྱལ་ས་ལྷ་ས་གྲོང་ཁྱེར་གྱི་མི་ཤུགས་ཐོན་ཁུངས་དང། སྤྱི་ཚོགས་འགན་སྲུང་ལས་ཁང་གིས་ལྷ་ས་གྲོང་ཁྱེར་དང་གྲོང་གསེབ་ཀྱི་གྲོང་མིའི་རྒན་གསོའི་དངུལ་ལེན་མཁན་ཚོར་རྒན་གསོའི་དངུལ་ཐོབ་པའི་ར་སྤྲོད་མེད་པ་ཚོར་རྒན་གསོའི་དངུལ་སྤྲོད་རྒྱུ་མཚམས་འཇོག་བྱ་རྒྱུའི་སྤྱི་བསྒྲགས་ཤིག་ཕྱི་ཟླ་བཅུ་གཅིག་པའི་ཚེས་བཅུ་དྲུག་ཉིན་སྤེལ་ཡོད་པ་སོགས་ཐེངས་འདིའི་རྒྱལ་སྤྱིའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཡང་རྒྱ་གར་ལྷོ་ཕྱོགས་ཁུལ་ལ་སློབ་གཉེར་གནང་བཞིན་པའི་མོན་ཡུལ་གཙོས་པའི་ཨ་རུ་ནཱ་ཅལ་མངའ་སྡེའི་ནང་པའི་སློབ་ཕྲུག་རྣམས་ལ་ཉིན་གྲངས་གསུམ་རིང་ནང་ཆོས་མི་ཉམས་རྒྱུན་འཛིན་ཡོང་བའི་ཆེད་གོ་རྟོགས་ཀྱི་ལས་འགུལ་སྤེལ་བ་དེ་ཕན་ཐོགས་ཆེན་པོ་བྱུང་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། སུད་སིར་རྟེན་གཞི་གནང་བའི་རི་ཀོན་ཆོས་འཁོར་དགོན་གྱི་མཁན་པོ་ཐུབ་བསྟན་ལེགས་སྨོན་མཆོག་མཁན་པོའི་དུས་ཡུན་རྫོགས་ལ་ཉེ་བའི་མཚམས་འདིར་ཁོང་གིས་མཁན་པོ་གནང་རིང་ལས་དོན་ཚང་མ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་དང་ཁ་བྲལ་ཐབས་མེད་པ་ངེས་ཤེས་རྙེད་པ་བྱུང་བ་དང་འབྱུང་འགྱུར་རང་གཞན་ཚང་མས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་དགོངས་དོན་སྙིང་ལ་བཅངས་ཏེ་ཉིན་རེའི་འཚོ་བའི་ཁྲོད་མཐུན་སྒྲིལ་གྱི་དཔལ་ཡོན་གོང་འཕེལ་གཏོང་དགོས་པའི་འབོད་སྐུལ་གནང་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། མཇུག་ཏུ་ན་གཞོན་དང་ཤེས་ཡོན་ཞེས་པའི་ལེ་ཚན་བཅས། ད་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་ལྷུན་གྲུབ་ཚེ་རིང་ལགས་དང་སེང་གེ་རི་བསོད་ནམས་ལྷ་མོ་གཉིས་ཀྱིས་སྙན་སྒྲོན་ཞུ་གི་ཡིན། བོད་ཀྱི་རྒྱལ་ས་ལྷ་ས་གྲོང་ཁྱེར་གྱི་མི་ཤུགས་ཐོན་ཁུངས་དང་སྤྱི་ཚོགས་འགན་སྲུང་ལས་ཁང་གིས་ལྷ་ས་གྲོང་ཁྱེར་དང་གྲོང་གསེབ་ཀྱི་གྲོང་མིའི་རྒན་གསོའི་དངུལ་ལེན་མཁན་ཚོར་རྒན་གསོའི་དངུལ་ཐོབ་པའི་ར་སྤྲོད་མེད་པ་ཚོར་རྒན་གསོའི་དངུལ་སྤྲོད་རྒྱུ་མཚམས་འཇོག་བྱ་རྒྱུའི་སྤྱི་བསྒྲགས་ཤིག་སྤྱི་ཟླ་བཅུ་གཅིག་པའི་ཚེས་བཅུ་དྲུག་ཉིན་སྤེལ་འདུག། དེ་ཡང་བོད་ལྗོངས་ཉིན་རེའི་ཚགས་པར་ཞེས་པའི་གནས་ཚུལ་སྤེལ་དོན་ལྟར་ན། བོད་ཀྱི་རྒྱལ་ས་ལྷ་ས་གྲོང་ཁྱེར་གྱི་མི་ཤུགས་ཐོན་ཁུངས་དང་སྤྱི་ཚོགས་འགན་སྲུང་ལས་ཁང་གིས་སྤེལ་བའི་གོང་ཞུས་སྤྱི་བསྒྲགས་དེའི་ནང་གསལ་ལྟར་ན་ལྷ་ས་གྲོང་ཁྱེར་དང་གྲོང་གསེབ་ཀྱི་གྲོང་མིའི་གཞི་རྩའི་རྒན་གསོ་འགན་བཅོལ་ཐེབས་རྩའི་བདེ་འཇགས་ལ་འགན་ལེན་དང་གྲོང་མིའི་འགན་བཅོལ་དངུལ་རྫུན་ཞུས་པ་དང། ཧམ་ལེན་བྱས་པའི་བྱ་སྤྱོད་ལ་དོགས་ཟོན་དང་རྡུང་རྡེག་གཏོང་རྒྱུའི་སླད་དུ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་སྤྱི་ཚོགས་འགན་བཅོལ་བཅའ་ཁྲིམས་ཀྱི་འབྲེལ་ཡོད་ནས་གཏན་འབེབས་བྱས་པ་གཞིར་བཟུང་ལོ་ལྟར་ལྷ་ས་གྲོང་ཁྱེར་དང་གྲོང་གསེབ་ཀྱི་གྲོང་མིའི་རྒན་གསོའི་དངུལ་ལེན་མཁན་གྱི་བདེན་མིན་ར་སྤྲོད་བྱེད་དགོས་ཀྱི་ཡོད་པ་དང་འདི་ལོ་ལྷ་ས་གྲོང་ཁྱེར་དང་གྲོང་གསེབ་ཀྱི་གྲོང་མིའི་རྒན་གསོའི་དངུལ་ལེན་མཁན་གྱིས

གནས་སྐབས་རིང་རྒན་གསོའི་དངུལ་སྤྲོད་མཚམས་འཇོག་རྒྱུ་ཡིན་པ་དང་རྒན་གསོའི་དངུལ་གནས་སྐབས་རིང་སྤྲད་མཚམས་བཞག་པའི་རྒན་འཁོགས་ཚོས་བདེན་མིན་ར་སྤྲོད་བྱས་ཚེ་ཟླ་བ་རྗེས་མ་ནས་རྒན་གསོའི་དངུལ་སྤྲོད་རྒྱུ་དང་རྒན་གསོའི་དངུལ་སྤྲོད་མཚམས་འཇོག་རིང་གི་དངུལ་གསབ་རྒྱུ་དང་རྒན་གསོའི་དངུལ་ལེན་པའི་ཆ་རྐྱེན་མེད་པ་ཚོར་རྒན་གསོའི་དངུལ་སྤྲོད་མཚམས་འཇོག་རྒྱུ་མ་ཟད། ཧམ་ལེན་བྱེད་རིགས་རྩད་ཆོད་ཚེ་དངུལ་ཡར་ལེན་རྒྱུ་ཡིན་ལུགས་ཀྱང་གོང་ཞུས་སྤྱི་བསྒྲགས་ནང་བཀོད་ཡོད་པའི་གནས་ཚུལ་འདུག། རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་ཨ་མི་རི་ཀའི་སྲིད་འཛིན་ཇོ་བྷ་དིན་མཆོག་དང་མཇལ་མོལ་དང། APEC ཞེས་ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་ངོགས་ཁུལ་རྒྱལ་ཁབ་ཁག་གི་དཔལ་འབྱོར་ལྷན་ཚོགས་ཀྱི་ཚོགས་འདུར་བཅར་བའི་རྗེས་རེས་གཟའ་སྤེན་པ་ཉིན་ཕྱིར་ལོག་གནང་བའི་སྐོར། རྒྱ་ནག་གཞུང་འབྲེལ་ཤིན་ཧྭ་གསར་འགྱུར་ལས་ཁང་གིས་ཕྱི་ཚེས་བཅོ་བརྒྱད་ཉིན་བཏོན་པའི་གནས་ཚུལ་དེའི་ནང་བཀོད་ཡོད་པ་རེད་འདུག་སྲིད་འཛིན་ཞི་ཅིན་ཕིང་རེས་གཟའ་པ་སངས་ཉིན་གུང San Francisco གནམ་ཐང་ནས་ཕེབས་ཐོན་གནང་སྐབས་གྲོང་ཁྱེར་སྤྱི་ཁྱབ་པ། London Breed དང་ཨ་མི་རི་ཀའི་གཞུང་གི་སྐུ་ཚབ་མི་སྣས་ཕེབས་སྐྱེལ་ཞུས་ཡོད་པའི་སྐོར་གོང་ཞུས་ཤིན་ཧྭ་གསར་འགྱུར་ལས་ཁང་གི་གནས་ཚུལ་དེའི་ནང་བཀོད་ཡོད་པ་རེད་འདུག་ཡིན་ནའང་རེས་གཟའ་པ་སངས་ཉིན་རྒྱ་ནག་གི་འགོ་ཁྲིད་ཨ་རི San Francisco གནམ་ཐང་ནས་ཐོན་སྐབས་གནམ་ཐང་གི་ཕྱིར་ཁོང་ལ་རྒྱབ་སྐྱོར་བྱེད་མཁན་རྒྱ་མི་དང་བོད་རིགས་དང་ཡུ་གུར་དང་ཧོང་ཀོང་ནས་ཡིན་པའི་རྒྱ་མིའི་བར་གདོང་ཐུག་བྱུང་ཡོད་པ་རེད་འདུག། བོད་རང་བཙན་སློབ་ཕྲུག་ཚོགས་པའི་ལས་འགུལ་བ་འཆི་མེད་ལྷ་མོ་ལགས་ཀྱིས། ཁོང་ཚོས་ལྕགས་རིང་དེ་འདྲ་དར་ཆར་བེད་སྤྱོད་དང། ཉི་གདུགས་བེད་སྤྱོད་བྱས་ནས་ང་ཚོར་ཉེས་རྡུང་དང་འཇིགས་སྐུལ་བྱས་བྱུང་ཞེས་བརྗོད་ཡོད་པ་རེད་འདུག་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་ལ་རྒྱབ་སྐྱོར་བྱེད་མཁན་དང་ངོ་རྒོལ་བྱེད་མཁན་བར་འཁྲུག་འཛིང་བྱུང་ནས་མི་གཉིས་སྨན་ཁང་དུ་འཁྲིད་དགོས་བྱུང་བའི་རྗེས། མཐར་སྐོར་སྲུང་བས་ཤོག་ཁག་གཉིས་ཁ་ཕྲལ་དགོས་བྱུང་ཡོད་པ་རེད་འདུག། ཨ་མི་རི་ཀའི། NBC། Bay Area། བརྙན་འཕྲིན་ལས་ཁང་གིས་རྒྱ་ནག་གི་འགོ་ཁྲིད་ཞི་ལ་རྒྱབ་སྐྱོར་བྱེད་མཁན་ཚོས། ངོ་རྒོལ་བྱེད་མཁན་ཁག་ཅིག་ལ་ཁུ་ཚུར་དང། རྡོག་རྒྱག་གཞུས་པའི་བརྙན་ཐུང་ཞིག་མཁོ་སྒྲུབ་བྱས་ཐུབ་པ་བྱུང་ཡོད་པ་རེད་འདུག་གོང་ཞུས་ངོ་རྒོལ་གྱི་རྐྱེན་གྱིས་རྒྱ་ནག་གི་འགོ་ཁྲིད་ཞི་གནམ་ཐང་དུ། ལམ་གཞན་ཞིག་ནས་བསྐྱོད་དགོས་བྱུང་ཡོད་པའི་སྐོར་གནས་ཚུལ་ནང་བཀོད་འདུག། ཡང་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པའི་ལས་དོན་འཕྲོ་སྐྱོང་དེ་བཞིན་རིང་མིན་སྤྱི་ཟླ་བཅུ་གཉིས་པའི་ནང་གནང་གཏན་འཁེལ་འདུག་འདི་ལོའི་སྤྱི་ཟླ་དགུ་པའི་ནང་འཚོགས་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པ་དེ་བཞིན་ཉིན་གཅིག་རིང་འཚོགས་པའི་རྗེས་སུ་སྤྱི་འཐུས་ཉུང་བའི་གྲངས་འབོར་མ་ལོན་པར་བརྟེན་ནས་དུས་བཀག་ལྟར་འཚོགས་མ་ཐུབ་པའི་རྐྱེན་གྱིས་ཕར་འགྱངས་གནང་དགོས་བྱུང་ཡོད་པ་དང། ད་ཆ་ཚོགས་དུས་འདིའི་ལས་དོན་ལྷག་འཕྲོས་ཁག་འདི་ལོའི་སྤྱི་ཟླ་བཅུ་གཉིས་པའི་ནང་གནང་གཏན་འཁེལ་ཡོད་ཅིང་ཚོགས་དྲུང་ལས་ཁུངས་ཀྱིས་འདི་ཟླའི་ཚེས་བཅུ་དྲུག་ཉིན་བོད་མི་མང་གི་སྤྱི་འཐུས་རྣམས་ལ་ཚོགས་བརྡའི་གསལ་བསྒྲགས་ཤིག་གནང་བའི་ནང་སྐབས་བཅུ་བདུན་པའི་གྲོས་ཚོགས་ཚོགས་དུས་དྲུག་པ་དེ་བཞིན་བཙན་བྱོལ་བོད་མིའི་བཅའ་ཁྲིམས་དོན་ཚན་བཞི་བཅུ་ཞེ་དགུ་པའི་ནང་གསེས་གཉིས་པ་ལྟར་སྤྱི་འཐུས་ཉུང་མཐའི་གྲངས་ཚད་མ་ལོངས་པར་ཚོགས་འདུ་ཉིན་གྲངས་བདུན་ལྷག་ཕར་འགྱངས་བྱེད་དགོས་བྱུང་ན། ཚོགས་གཙོ་སྦྲེལ་པོས་ཚོགས་འདུ་ཕར་འགྱངས་ཀྱི་ཐག་གཅོད་བྱེད་རྒྱུ་ཞེས་གསལ་བ་ལྟར། སྤྱི་ཟླ་དགུ་པའི་ཚེས་ཉི་ཤུ་བརྒྱད་ཉིན་བར་རེ་ཞིག་ཚོགས་འདུ་ཕར་འགྱངས་གནང་བ་དང་ཚོགས་དུས་དེའི་ལས་དོན་ལྷག་མ་རྣམས་མུ་མཐུད་ནས་སྐྱོང་དགོས་ཀྱི་ཡོད་སྟབས་རིང་མིན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་ལྔ་ནས་ཚེས་ཉི་ཤུ་དགུ་བར་ལས་ཉིན་ལྔའི་རིང་བསྐྱང་གཏན་འཁེལ་སོང་བས་ཚོགས་མི་རྣམས་དུས་ཐོག་ཚོགས་བཅར་གནང་བའི་ཐོག་སྤྱི་འཐུས་རྣམ་པས་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་བཞི་རེས་གཟའ་ཉི་མའི་ཉིན་ཚོགས་དྲུང་ལས་ཁུངས་སུ་ངོ་བཅར་འབྱོར་ཐོ་འགོད་གནང་ཡོང་བ་དང་དེ་བཞིན་ཕྱོགས་བཞུགས་སྤྱི་འཐུས་རྣམ་པར་བཞུགས་རྩིར་ཚོགས་དྲུང་ལས་ཁུངས་ནས་གོ་སྒྲིག་ཞུ་དགོས་རིགས་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་འགྱངས་མེད་ཡིག་ཐོག་གནང་དགོས་ཞེས་གོང་ཞུས་ཚོགས་བརྡའི་གསལ་བསྒྲགས་ནང་བཀོད་གནང་འདུག། ཡང། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཁེ་ན་ཏྲའི་ནང་སྤྱི་ཟླ་བཅུ་པའི་ཚེས་བཅུ་བདུན་ནས་བཅུ་དགུ་བར་ཧེ་ལི་ཧྥེག་སི་རྒྱལ་སྤྱིའི་བདེ་འཇགས་སྲུང་སྐྱོབ་ཀྱི་སྡིངས་ཆ་ཞེས་པའི་ཚོགས་ཆེན་ཐོག་གསུང་བཤད་གནང་འདུག་དེ་ནས་སྲིད་སྐྱོང་མཆོག་གིས་འདི་ཟླའི་ཚེས་ཉི་ཤུ་ནས་ཉི་ཤུ་བཞི་བར་ཉིན་གྲངས་བཞིའི་རིང་ཁེ་ན་ཏྲའི་གྲོང་ཁྱེར་ཨོ་ཀྲ་ཝའི་ནང་ཆེད་ཕེབས་གནང་སྟེ་ས་གནས་བོད་མི་རྣམས་དང་མཇལ་འཕྲད་གནང་འཆར་སོགས་ཡོད་པ་དང་དེའི་རྗེས་སུ་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་བཞི་ནས་ཉི་ཤུ་ལྔ་བར་ཉིན་གྲངས་གཉིས་རིང་ཨ་མེ་རི་ཀའི་མེ་ནི་སོ་ཏྲའི་ནང་ཆེད་ཕེབས་གནང་འཆར་ཡོད་སྟབས་མེ་ནི་སོ་ཏྲའི་བོད་རིགས་སྤྱི་མཐུན་ཚོགས་པས་མཛད་རིམ་ཁག་ངོ་དེབ་ཐོག་བཀོད་གནང་དོན་ལྟར་ན་སྲིད་སྐྱོང་མཆོག་གིས་སྤྱི་ཚེས་ཉི་ཤུ་བཞི་ཉིན་གྱི་ཕྱི་དྲོའི་ཕྱག་ཚོད་ལྔ་དང་ཕྱེད་ཀའི་ཐོག་ས་གནས་བོད་མི་རྣམས་ལ་བཀའ་སློབ་གསུང་བཤད་གནང་རྒྱུ་དང་སྤྱི་ཚེས་ཉི་ཤུ་རྩ་ལྔ་ཉིན་གྱི་སྔ་དྲོའི་ཕྱག་ཚོད་དགུ་པ་ནས་བཅུ་པ་བར་སན་པོལ་གྲོང་ཁྱེར་ལ་ཡོད་པའི་ས་གནས་བོད་མིའི་སྤྱི་ཁང་ནང་གཟའ་མཇུག་སློབ་གྲྭར་གཟིགས་སྐོར་གནང་རྒྱུ་ཡང་ཉིན་དེའི་སྔ་དྲོའི་ཕྱག་ཚོད་བཅུ་དང་ཕྱེད་ཀ་ནས་བཅུ་གཉིས་དང་ཕྱེད་ཀའི་བར་དཔལ་ལྡན་རྒྱུད་སྟོད་གྲྭ་ཚང་ནང་ས་གནས་བོད་པའི་གཞོན་སྐྱེས་རྣམས་མཇལ་འཕྲད་ཀྱིས་བཀའ་སློབ་གསུང་བཤད་གནང་རྒྱུ་དང་ཉིན་རྒྱབ་ཕྱག་ཚོད་དང་པོ་དང་ཕྱེད་ཀ་ནས་ཕྱག་ཚོད་གསུམ་པའི་བར་ས་གནས་ཀྱི་ཆོས་ཚོགས་ཁག་གི་དབུ་ཁྲིད་རྣམས་དང་ལྷན་དུ་མཇལ་འཕྲད་གནང་རྒྱུ། དེའི་རྗེས་སུ་ཕྱི་དྲོའི་ཕྱག་ཚོད་གསུམ་པ་ནས་བཞི་པ་བར་ས་གནས་བོད་པའི་སློབ་གྲྭའི་འགན་འཛིན་རྣམས་ཀྱི་ལྷན་དུ་མཇལ་འཕྲད་གནང་རྒྱུ་དང་ཡང་ཕྱི་དྲོའི་ཕྱག་ཚོད་བཞི་པ་ནས་ལྔ་པ་བར་གྲྭ་ཚང་དེའི་ནང་བོད་ཀྱི་གྲོང་ཁྱེར་ལས་གཞིའི་འགན་འཛིན་ལྷན་ཚོགས་ཀྱི་ཚོགས་མི་རྣམས་ཀྱི་ལྷན་དུ་མཇལ་འཕྲད་གནང་རྒྱུ་དང་ཕྱག་ཚོད་ལྔ་པའི་ཐོག་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གི་ལྷན་དུ་ས་གནས་བོད་མི་རྣམས་ཀྱི་དགོང་དྲོའི་གསོལ་སྟོན་མཉམ་བཞེས་ཀྱི་ལས་རིམ་ཁག་གོ་སྒྲིག་ཞུས་འདུག། ཡང་སྲིད་སྐྱོང་མཆོག་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་དྲུག་ཉིན་སི་པེན་གྱི་གྲོང་ཁྱེར་ཆེ་གྲས་སྦར་སི་ལོ་ནའི་ཕྱོགས་སུ་ཕེབས་ཐོན་གནང་རྒྱུ་དང་གྲོང་ཁྱེར་འདིའི་ནང་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་བདུན་ནས་ཉི་ཤུ་བརྒྱད་བར་ཉིན་གྲངས་གཉིས་རིང་གི་གཞུང་འབྲེལ་མཛད་རིམ་ཡོད་པ་དང་དེ་ནས་ཕྱི་ཚེས་ཉི་ཤུ་བརྒྱད་ཉིན་གྱི་ཉིན་རྒྱབ་ལ་སྲིད་སྐྱོང་མཆོག་ཨོསི་ཁྲི་ཡའི་རྒྱལ་ས་ཝི་ཡེ་ན་ལ་ཕེབས་ཐོན་གནང་རྒྱུ་དང་རྒྱལ་ས་འདིའི་ནང་ཉིན་གྲངས་གཉིས་རིང་མཛད་རིམ་བསྐྱང་རྒྱུ་དང་ཡང་ཕྱི་ཚེས་སུམ་ཅུ་ཉིན་སྲིད་སྐྱོང་མཆོག་ཧྥ་རན་སིའི་རྒྱལ་ས་པེ་རིས་ལ་ཕེབས་ཐོན་གནང་སྟེ་རྒྱལ་ས་པེ་རིས་ནང་སྤྱི་ཟླ་བཅུ་གཉིས་པའི་ཚེས་གཅིག་དང་གཉིས་ཉིན་གཉིས་རིང་གི་མཛད་རིམ་ཁག་ལེགས་གྲུབ་ཟིན་པའི་རྗེས་སུ་སྤྱི་ཟླ་བཅུ་གཉིས་པའི་ཚེས་གསུམ་ཉིན་མཁའ་ལམ་བརྒྱུད་ནས་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ཕྱོགས་སུ་ཕེབས་ཐོན་གནང་འཆར་ཡོད་སྐོར་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་བཀོད།
སྐྱབས་རྗེ་ཟི་ལིང་སྟོང་འཁོར་རིན་པོ་ཆེ་མཆོག་ནས་ཨ་རིའི་རྒྱལ་སའི་མངའ་ཁུལ་གྱི་ས་གནས་བོད་མི་དང། ཝེ་ཏི་ནམ་གཙོ་བོར་གྱུར་པའི་ཕྱི་ནང་གི་དད་ལྡན། ཆོས་ཞུ་བ་རྣམས་ལ་སྨན་བླའི་རྗེས་གནང་བཀའ་དྲིན་སྩལ་གནང་སོང། སྐྱབས་རྗེ་ཟི་ལིང་སྟོང་འཁོར་རིན་པོ་ཆེ་མཆོག་གིས་དབུས་པའི་བྱེས་ཀྱི་གདན་ས་སེར་སྨད་ཐོས་བསམ་ནོར་གླིང་གྲྭ་ཚང་གི་དགེ་འདུན་པ་ཁག་ཅིག་དེང་སྐབས་ཨ་རིའི་ནང་སྐོར་སྐྱོད་གནང་བཞིན་ཡོད་པ་དང། ཨ་རིའི། ཝེར་ཇི་ནི་ཡ་མངའ་སྡེའི། Fairfax། གྲོང་ཁྱེར་ནང་རྟེན་གཞི་བྱས་པའི། འབྲི་གུང་ཆོས་ཀྱི་ཉི་མའི་ཆོས་ཚོགས་དང། བོད་ཀྱི་རིག་གནས་རྒྱུན་འཛིན་མཐུན་ཚོགས་གཉིས་ནས་ཇི་ལྟར་གསོལ་འདེབས་ཞུས་པ་ལྟར། གཟའ་འཁོར་འདིའི་ནང་འབྲི་གུང་ཆོས་ཚོགས་སུ་སྨན་བླའི་སྒྲུབ་མཆོད་ཆེན་པོ་ཚོགས་ཡོད་པ་རེད། ཁ་སང་ཕྱི་ཚེས་བཅོ་བརྒྱད་ཉིན། སྐྱབས་རྗེ་ཟི་ལིང་སྟོང་འཁོར་རིན་པོ་ཆེ་མཆོག་ནས་བོད་མི་དང་ཝེ་ཏི་ནམ་གྱིས་གཙོས་པའི་ཕྱི་ནང་གི་དད་ལྡན་ཆོས་ཞུ་བ་རྣམས་ལ་ལོ་བརྒྱ་དང་ལྔ་བཅུ་ལྷག་གི་ལོ་རྒྱུས་ཡོད་པའི་སྨན་བླ་བདེ་གཤེགས་བརྒྱད་ཀྱི་ཆོ་གའི་སྒོ་ནས་སྨན་བླའི་རྗེས་གནང

མཁན་ཆེན་ཞི་བ་འཚོ་ཁོང་གིས་ཉམས་བཞེས་གནང་བ་མ་ཟད་བོད་ལ་མཁན་སློབ་ཆོས་གསུམ་གདན་དྲངས་པའི་སྐབས་སུ་མཁན་ཆེན་ཞི་བ་འཚོ་གིས་བོད་ལ་ཕེབས་རྗེས་བོད་ལ་ཡང་གཙུག་ཏོར་དྲི་མེད་ཀྱི་ཆོ་ག་དང། སྨན་བླའི་ཆོ་ག་དེ་གཉིས་གཉིས་གསར་དུ་མཛད་བྱས་ད་བོད་ལ་ཡང་བརྩམས་གནང་བའི་ཀྱི་ཆོ་ག་ཐོག་མ་ཀྱི་ཁྲིད་དེ་ཐོག་མ་དེ་ཆགས་ཀྱི་ཡོད་རེད་དེ་ལྟ་བུ་མི་འདུག་ཨ། བོད་ལ་ཡང་བརྩམས་གནང་བའི་ཀྱི་ད་ཆོ་ག་ཆོས་ཕྱོགས་ཀྱི་ཆོ་ག་ཆོ་ག་སྔ་ཤོས་དེ་སྨན་བླའི་མདོ་ཆོག་དེ་དང་ཨ་ནི་གཙུག་ཏོར་དྲི་མེད་ཀྱི་ཆོ་ག་བཅས་པ་རེད་དེ་གཉིས་གཉིས་རེད། སེར་སྨད་གྲྭ་ཚང་གི་ཐུན་མོང་མ་ཡིན་པའི་ཉམས་བཞེས་སྨན་བླ་བདེ་གཤེགས་བརྒྱད་ཀྱི་ཆོ་ག་དེ་བྱེས་ཀྱི་གདན་སར་ལོ་ལྟར་སྒྲུབ་མཆོད་གནང་བཞིན་ཡོད་པ་ལྟར། རིམ་པས་ཕྱི་ཡི་ཡུལ་ཁག་ཏུ་བོད་མི་གཙོ་བོར་གྱུར་པའི་དད་ལྡན་ཆོས་ཞུ་བ་རྣམས་ནས་ཇི་ལྟར་གསོལ་འདེབས་ཞུས་དོན་ལྟར། སྐྱབས་རྗེ་ཟི་ལིང་སྟོང་འཁོར་རིན་པོ་ཆེ་མཆོག་དབུས་པའི་དགེ་འདུན་པའི་ཚོགས་ཁག་ནས་ནུབ་ཕྱོགས་སུ་སྨན་བླའི་སྒྲུབ་མཆོད་གནང་འགོ་བཙུགས་པ་ལྟར། ད་རེས་ཨ་རིའི་རྒྱལ་སའི་མངའ་ཁུལ་དུ་ཐེངས་བདུན་པ་དེ་ཆགས་ཀྱི་ཡོད་པ་རེད་འདུག། ཡང། རེས་གཟའ་པ་སངས་ཉིན་ཁེ་ནེ་ཏའི་སྲིད་བློན་ཇེ་སི་ཏིན་ཏྲུའུ་ཏྲོ་མཆོག་གིས། ཁེ་ནེ་ཏཱ་དང་རྒྱ་ནག་གི་འབྲེལ་ལམ་དེ་བསྐྱར་གསོ་གནང་བའི་རྗེས་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་དང་ཐུག་འཕྲད་བྱེད་ཐུབ་པའི་རེ་བ་གནང་གི་ཡོད་པའི་སྐོར་བརྗོད་ཡོད་པ་རེད་འདུག་ཁེ་ནེ་ཏཱའི་སྲིད་བློན་ཏྲུའུ་ཏྲོ་མཆོག་ཉེ་ལམ་ཨ་མི་རི་ཀའི་གྲོང་ཁྱེར San Francisco ནང་འཚོགས་པའི APEC ཚོགས་འདུའི་སྐབས་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་དང་མཇལ་མོལ་གནང་བའི་སྐོར་དང། ཞི་ཅིན་ཕིན་ལ། ཕྱོགས་གཉིས་ཀའི་ངོས་ནས་གྲུབ་འབྲས་ལྡན་པའི་འབྲེལ་མོལ་ཞིག་ཡོང་ཐབས་ཐོག་འབད་བརྩོན་གནང་དགོས་པའི་སྐོར་བརྗོད་ཡོད་པ་རེད་འདུག་དེ་བཞིན་ཁེ་ནེ་ཏའི་སྲིད་བློན་ཏྲུའུ་ཏྲོ་མཆོག་གིས་མི་རྣམས་ཀྱིས་ཉེ་བའི་ལོ་ཤས་ནང་ང་ཚོ་དང་རྒྱ་ནག་དབར་གྱི་འབྲེལ་བ་དེར་མི་མཐུན་པ་དང་གདོང་ལེན་བྱེད་དགོས་པའི་གནས་སྟངས་ཇི་འདྲ་བྱུང་བ་དེ་ངེས་ཤེས་ཐོབ་པ་གནང་དགོས་ཞེས་གསུངས་འདུག་ཁོང་གིས་མུ་མཐུད་ནས་ཕྱོགས་གཉིས་དབར་རིམ་པས་འབྲེལ་བ་གནང་རྒྱུ་དེ་ཡིན་པ་དང་དེ་མུ་མཐུད་ནས་གནང་བཞིན་ཡོད། ངའི་རེ་བར་མཇལ་མོལ་ཡོང་གི་རེད། ཡིན་ནའང་ད་ལྟའི་དུས་སྐབས་དེར་སླེབས་ཡོད་པ་མ་རེད་ཅེས་གསུངས་ཡོད་པ་རེད་འདུག་ཁ་ཉིན་ཨ་མི་རི་ཀའི་སྲིད་འཛིན་ཇོ་བྷ་དན་མཆོག་གིས་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་དང་མཇལ་མོལ་གནང་བའི་རྗེས། ཞི་ཅིན་ཕིང་མི་གཅིག་དབང་འཛིན་པ་ཞིག་ཡིན་པའི་ངོས་འཛིན་དེར་འགྱུར་བ་ཕྱིན་གནང་མེད་སྐོར་བརྗོད་པར། སྲིད་བློན་ཀྲུའུ་ཀྲོའུ་མཆོག་ལ་དེའི་ཐོག་ཁོང་རང་ཉིད་ཀྱི་དགོངས་ཚུལ་བཀའ་འདྲི་ཞུས་པར། རྒྱ་ནག་ནི་སྲིད་དོན་ཚོགས་པ་གཅིག་ཤོས་ཀྱི་རྒྱལ་ཁབ་ཞིག་རེད། མི་སུས་ཀྱང་དེར་དམངས་གཙོའི་ལམ་ལུགས་ཡིན་པ་རེད་ཟེར་གྱི་མ་རེད་ཅེས་ལན་འདེབས་གནང་ཡོད་པ་རེད་འདུག་ཁེ་ནེ་ཏཱ་དང་རྒྱ་ནག་དབར་ལོ་ངོ་འགའ་ཤས་ཀྱི་རིང་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་དང་རྒྱ་ནག་གིས་ཁེ་ནེ་ཏཱའི་རྒྱལ་ཡོངས་འོས་བསྡུའི་ལས་རིམ་གཉིས་ཀྱི་ནང་ཐེ་གཏོགས་བྱས་པའི་འོག་གཏམ་དང། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་རྒྱ་གར་ལྷོ་ཕྱོགས་ཁུལ་ལ་སློབ་གཉེར་གནང་བཞིན་པའི་མོན་ཡུལ་གཙོས་པའི་ཨ་རུ་ན་ཅལ་མངའ་སྡེའི་ནང་པའི་སློབ་ཕྲུག་རྣམས་ལ་ཉིན་གྲངས་གསུམ་རིང་ནང་ཆོས་མི་ཉམས་རྒྱུན་འཛིན་ཡོང་བའི་ཆེད་གོ་རྟོགས་ཀྱི་ལས་འགུལ་སྤེལ་བ་དེ་ཕན་ཐོགས་ཆེན་པོ་བྱུང་འདུག་དེའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་རྒྱ་གར་ལྷོ་ཕྱོགས་ནས་པད་མ་དངོས་གྲུབ་ལགས་ཀྱིས་བཏང་འབྱོར་བྱུང་བ་དེ་གཤམ་ལ་སྙན་སྒྲོན་ཞུ་གི་ཡིན།
རྒྱ་གར་ལྷོ་ཕྱོགས་ཁུལ་དུ་སློབ་གཉེར་གནང་བཞིན་པའི་མོན་གྱིས་གཙོས་པའི་ཨ་རུ་ན་ཅལ་ཁུལ་གྱི་ནང་པའི་སློབ་ཕྲུག་རྣམས་ལ། ནང་ཆོས་མི་ཉམས་རྒྱུན་འཛིན་ཡོང་རྒྱུར་ཉིན་གསུམ་གྱི་རིང། གོ་རྟོགས་ཀྱི་ལས་འགུལ་སྤེལ་བ་དེས་ཕན་ཐོགས་ཆེན་པོ་བྱུང་ཡོད་པ་རེད་འདུག་ཟླ་བ་འདིའི་ཕྱི་ཚེས་བཅུ་དྲུག་ནས་བཅོ་བརྒྱད་བར་ཉིན་གསུམ་གྱི་རིང། ཨ་རུ་ན་ཅལ་ནང་པའི་སློབ་ཕྲུག་བདེ་དོན་ཚོགས་པའི་གོ་སྒྲིག་འོག། ནང་ཆོས་མི་ཉམས་རྒྱུན་འཛིན་ཡོང་རྒྱུར་ཨ་རུ་ན་ཅལ་ནང་པའི་སློབ་ཕྲུག་ཚོགས་ཆེན།

ཚོགས་ཆུང་ནང་གི་མོན་པའི་རིག་གཞུང་སྐོར་གོ་རྟོགས་གང་མང་རག་ཡོད་པའི་འགྲེལ་བརྗོད་གནང་བྱུང། ང་རུ་ཆ་བཞག་བྱས་ན་ང་བོད་པ་སླབ་གྲྭ་ནང་སྦྱང་གོ་རེད་བོད་པ་སླབ་གྲྭ་ནང་སྦྱང་དུས་ང་ནང་ཆོས་སྐོར་ཤེས་ཡོན་ལ་ན་ཤེས་གོ་རེད་ཅི་ག་ང་རང་ནང་པ་ཡིན་པའི་ཆ་ནས་ར། ཡིན་ན་ཡང་ད་མོན་པ་སླབ་གྲྭ་ནང་སྦྱངས་ད་བོད་པ་སླབ་གྲྭ་ནང་སྦྱང་གོ་ར་དེ་སྦྱངས་དུས་ང་ཚོ་མོན་པ་བ་ཆེ་རིག་གཞུང་སྐོར་ལ་ཤེས་ཡོན་ང་ཚོ་ལ་མང་པོ་རག་གོ་ལེ་ན་རག་གོ་མར་འོན་དེ་སྔ་ང་རང་རུ་བྱས་ན་མོན་པ་བ་ཆེ་རིག་གཞུང་སྐོར་དཔེ་ཤེས་རྟོགས་བྱུང་ཟེར་ར་ཨ་འདི་སྙམ་ལོ་ད་ལྟ་ང་རང་ཚོ་འདི་ལྷན་ཚོགས་ཀྱི་ཁ་ཅིག་ལ་ན་ང་རང་ཚོ་མོན་པ་རིག་གཞུང་སྐོར་ལ་དཔེ་ཡག་པོ་ང་ཚོ་གོང་འཕེལ་གནང་ཡོད་དུ་ར

འདི་འདྲ་གི་སྐབས་ལ་ད་ལྟ་ན་དེ་ཁོ་རང་ཚོ་ཚོགས་པའི་ངོས་ནས་འདི་འདྲ་གི་གོ་སྒྲིག་བྱེད་པ་དེ་དམིགས་བསལ་གྱི་ང་ཚོ་རྟ་དབང་མོན་རྟ་དབང་དང་ད་ཐག་རིང་པོ་ཆགས་ཏེ་ཡོད་ར་དེ་བ་གནད་འགག་ཆེན་པོ་ཞེ་པོ་ཅིག་ཨ་ན་ང་རང་ངོས་ནས་ད་ནི་ང་ཚོས་སློབ་གྲྭ་ཚོགས་པའི་ངོས་ནས་ཡིན་པ་ནས་ད་ནི་ཁོང་ཚོ་ལ་ཐུགས་རྗེ་ཆེ་ཟེར་ཡ། དེ་བཞིན་ཡང་སྦེང་ལོར་མཐོ་སློབ་ཀྱི་ནང་སློབ་གཉེར་གནང་བཞིན་པ་བློ་བཟང་ལྷ་མོ་ལགས་ཀྱིས་བརྗོད་དོན་བྱས་ན། ཁོ་མོ་འདི་ལྟ་བུའི་ལྷན་ཚོགས་ཀྱི་ནང་མཉམ་ཞུགས་གནང་བ་དེས་ནང་ཆོས་ཐོག་གོ་རྟོགས་གང་མང་བྱུང་བ་མ་ཟད་ས་ཆ་དང་མི་གསར་པ་མང་པོ་ཆ་རྒྱུས་བྱུང་བ་སོགས་ཀྱི་ཕན་ཐོགས་བྱུང་ཡོད་སྐོར་བརྗོད་བྱུང། ང་རང་ད་ལྟ་འདི་ལ་ཐེངས་དང་པོ་སླེབས་ར་ཐེངས་དང་པོ་སླེབས་ཡིན་ཙང་བྱ་ང་དཔེ་མང་པོ་བྱུང་ར་ས་ཆ་ཡ་གསར་བ་ཞིག་ཏུ་དེ་དགོན་པ་དགོན་པ་དེ་ས་ཕྱོགས་ལ་དགོན་པ་ཡག་ཤོས་དེ་ལ་དགའ་ལྡན་གྲྭ་ཚང་ནང་ལ་ད་ལྟ་འདི་ལ་འཚོགས་འདུག་ར་ད་ལོ་དཔེ་མི་ཤེས་མཁན་མང་པོ་ཞིག་ཐུག་ར་མི་མང་པོ་མི་གསར་བ་ཐུག་སོང་ས་ཆ་དེ་ཚོ་ཡག་ཐག་ཆོད་འདུག་ཤེས་ཡག་མང་པོ་འདུག་ནི་ནང་ཆོས་སྐོར་ལ་དཔེ་མང་པོ་ཤེས་ཀྱི་འདུག་ནི་མི་གསར་བ་ཐུག་བྱས་ནི་སློབ་ཕྲུག་ག་ས་ག་ནས་འབྱོར་འདུག་ནི་ང་རང་ཡིན་ནི་གསར་བ་དེ་ཚོགས་པ་དེ་ལ་ནི་དེ་རིང་ཐེངས་དང་པོ་འཛུལ་ཞུགས་བྱས་རག་སོང་ནི་ཤེས་ཡས་དཔེ་མང་པོ་འདུག་ནི་ང་ང་ལ knowledge དཔེ་མང་པོ་རག་བྱུང། དེ་མིན་ཨ་རུ་ན་ཅལ་ནང་པའི་སློབ་ཕྲུག་བདེ་དོན་ཚོགས་པའི་ཚོགས་གཙོ། རྩེ་ཆེན་དགེ་འདུན་པ་བློ་བཟང་བདེ་ལེགས་ལགས་ཀྱིས་གསུངས་ན་ཚོགས་པ་དེའི་དམིགས་ཡུལ་གཞི་བཟུང་གིས་ལས་འགུལ་སྤེལ་བ་དེ། ཕན་ཐོགས་བྱུང་བཞིན་པའི་འགྲེལ་བརྗོད་གནང་བྱུང། ང་ཚོ་གཙོ་བོ་འདི་བྱེད་དགོས་ཡ་རྒྱུ་མཚན་འདི་ག་རེ་ཡིན་ཟེར་བ་ཡིན་ན་ད་ང་ཚོ་སངས་རྒྱས་ཀྱི་བསྟན་པ་འདི་ནི་གདན་ས་གར་ས་ཧི་མ་ལ་ཡའི་རི་རྒྱུད་ལ་འགན་ཞེ་པོ་ཅིག་ག་ནི་གོང་ས་མཆོག་གིས་གསུངས་པ་ནང་བཞིན་འགན་ཞེ་པོ་ཅིག་ཆགས་ཏེ་ཡོད་ཙང་ཨ་ནི་ང་ཚོ་མོན་ལ་ཆ་བཞག་བ་ཡིན་ན་ང་ཚོ་གྱི་ཕ་མེས་ནས་མར་བརྒྱུད་བསྡད་པའི་ཆོས་འདི་ཉམས་ཆག་ཉམས་ཆག་འགྲོ་ཡ་ལ་ཞེ་པོ་ཅིག་ག་ནི་ད་ཁྱིམ་ཚང་ག་ལ་སླེབས་ཚར་བ་རེད་དེ་ཡིན་དུས་ང་ཚོས་ཀྱི་ང་ཚོ་འདི་བ་ལྷོ་ཕྱོགས་ནང་ལ་ཡོད་ཀྱི་བུ་བུ་མོ་དེ་ཚོ་མང་པོ་ཅིག་དེ་ནས་དམིགས་བསལ་གྱི་སྦེང་ལོར་དང་མེང་ལོར་མེ་སོར་ཕྱོགས་ལ་ཡོད་མཁན་དེ་ཚོ་ང་ཚོ་བསླབ་གྲྭ་འགྲོ་ས་དེ་ནི་བོད་པའི་བསླབ་གྲྭ་མ་རེད་ང་ཚོ་གར་ས་བ་རེད་ནང་པའི་བསླབ་གྲྭ་མ་ཡིན་དུས་མང་པོ་ཞིག་ལ་ཆོས་ལུགས་ཀྱི་སོ་སོའི་ཕ་མེས་ནས་མར་ཡོད་ཀྱི་ཆོས་ལུགས་དེ་འགྱུར་བ་འགྲོ་ཡ་ག་ཅིག་ཉེན་ཁ་ཆེན་པོ་ཅིག་ཡོད་ཙང

དེ་བཞིན་སློབ་གྲྭ་དང་མཐོ་སློབ་བཅས་ཀྱི་ནང་སློབ་གཉེར་གནང་བཞིན་པའི། མོན་རྟ་དབང་ཁུལ་གྱི་སློབ་ཕྲུག་ཁྱོན་བསྡོམས་པས་ཉིས་བརྒྱ་བརྒལ་བ་ཞུགས་པ་རེད་འདུག་ལ། ཚོགས་པ་དེའི་ནང་ཡོད་པའི་དགེ་འདུན་པ་རྣམ་པས་སློབ་གྲྭ་དང་མཐོ་སློབ་ཁག་གི་གུང་སེང་དང་བསྟུན་ནས། ཚོགས་མི་སློབ་ཕྲུག་རྣམས་ལ་ནང་ཆོས་གོ་རྟོགས་ཀྱི་ལས་འགུལ་སྤེལ་ཞུས་པ་མ་ཟད། དེ་སྔོན་ཚོགས་པ་དེའི་ལྷན་ཚོགས་ཐོག་མར་དེ་མའི་སོར་གྲོང་ཁྱེར་ནང་ཚོགས་པ་དང། གཉིས་པ་དེ་སེ་རར་ཚོགས་གནང་ཡོད་ཅིང་ད་ལན་གསུམ་པ་དེ། མོན་གྷོ་དུ་ཚོགས་གནང་ཡོད་པ་རེད། མ་འོངས་པར་མོན་ཁུལ་གྱི་སློབ་གྲྭ་ཁག་གི་གུང་གསེང་དང་བསྟུན་ནས་སློབ་ཕྲུག་རྣམས་གདན་ས་གྲྭ་ཚང་ཁག་གི་ནང་ཁྲིད་དེ་ནང་ཆོས་དང་རིགས་ལམ། དེ་བཞིན་སྐད་ཡིག་སློབ་ཁྲིད་གནང་རྒྱུ་སོགས་ཀྱི་ལས་འཆར་ཡོད་པ་རེད་འདུག་ལ་ད་ལན་ལྷན་ཚོགས་དེར་གོ་སྒྲིག་ཞུ་རྒྱུར་ཨ་རུ་ན་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་ལགས་ཀྱིས་མཐུན་འགྱུར་གནང་ཞིང་ལྷན་ཚོགས་དེའི་དབུ་འབྱེད་མཛད་སྒོའི་ཐོག་ཁོང་མཉམ་ཞུགས་ཀྱིས་གསུང་བཤད་གནང་ཡོད་པ་རེད། རྒྱ་གར་ལྷོ་ཕྱོགས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཕུལ།
སུད་སིར་རྟེན་གཞི་བྱས་པའི་རི་ཀོན་ཆོས་འཁོར་དགོན་གྱི་མཁན་པོ་ཐུབ་བསྟན་ལེགས་སྨོན་མཆོག་མཁན་པོའི་དུས་ཡུན་རྫོགས་ལ་ཉེ་བའི་མཚམས། ཁོང་གིས་མཁན་པོ་གནང་རིང་ལས་དོན་ཚང་མ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་དང་ཁ་བྲལ་ཐབས་མེད་པ་ངེས་ཤེས་གསལ་པོ་བྱུང། འབྱུང་འགྱུར་རང་ཅག་ཚང་མས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་དགོངས་དོན་སྙིང་ལ་བཅངས་ཏེ། ཉིན་རེའི་འཚོ་བའི་ཁྲོད་མཐུན་སྒྲིལ་གྱི་དཔལ་ཡོན་གོང་འཕེལ་གཏོང་དགོས་པའི་འབོད་སྐུལ་གནང་ཡོད་པའི་སྐོར། ཞིབ་ཕྲའི་གནས་ཚུལ་ང་ཚོའི་སུད་སི་གསར་འགོད་པ་རབ་སྒང་ཚེ་རིང་ཕུན་ཚོགས་ལགས་ཀྱིས་བཏང་གནང་བ་ཞིག་གསན་རོགས་གནང།
བོད་ཀྱི་བླ་ན་མེད་པའི་དབུ་ཁྲིད་འཛམ་གླིང་ཞི་བདེའི་དེད་དཔོན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་མཁན་པོ་མངགས་གཏོང་གནང་ཡུལ་སུད་སིར་རྟེན་གཞི་བཟུང་བའི་རི་ཀོན་ཆོས་འཁོར་དགོན་གྱི་མཁན་པོའི་དུས་ཡུན་རྫོགས་ལ་ཉེ་བའི་མཚམས་མི་ལོ་བཅུ་གཉིས་ཀྱི་རིང་མཁན་པོའི་ཐུགས་འགན་བཞེས་མཁན་ཐུབ་བསྟན་ལེགས་སྨོན་མཆོག་ལ་མཁན་པོ་གནང་བའི་བརྒྱུད་རིམ་གྱི་ཁྲོད་བག་ཆགས་ཟབ་ཤོས་ཇི་བྱུང། མུ་མཐུད་ལས་དོན་གནང་ཕྱོགས་ཀྱི་ཐད་མི་མང་ཚོར་རེ་སྐུལ་ཇི་ཡོད་ཀྱི་ཐད་སྤྱི་ཟླ་བཅུ་གཅིག་པའི་ཚེས་བཅུ་དགུ་ཉིན་གུས་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པས་རི་ཀོན་ཆོས་འཁོར་དགོན་གྱི་ནང་བཀའ་འདྲི་ཞུས་པའི་བཀའ་ལན་དུ།
སོ་སོའི་ངོས་ནས་བྱེད་ཡག་གི་སེམས་ཤུགས་འདྲ་བོ་ཞིག་ཡོད་པ་བྱས། འཆར་གཞི་འདྲ་བོ་ཞིག་ཡོད་པ་ཡིན་ནས་ཡང། ད། རྐྱེན་འདྲ་བོ་ཕྱིའི་རྐྱེན་འདྲ་བོ་ཞིག་མང་པོ་ཅིག་ལ་ལྟོས་དགོས་དུས་ཙམ་པ་ཨ་ནི། ད་ང་རང་ཚོ་དངོས་གནས་དྲང་ནས། སྒྲིག་འཛུགས་གཅིག་གིས་ཆ་བཞག་པ་ཡིན་ནའི་རེད་ད་ག་ནང་བཞིན་མི་སྒེར་གཅིག་ཆ་བཞག་པ་ཡིན་ནའི་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ད་ང་རང་ཚོ། སྙིང་ཐག་པ་ནས་བརྩི་བཀུར་ཞུ་མཁན་བོད་རིགས། གཅིག་ཆགས་བསྡད་དུས་ཨ་ནི། གོང་ས་མཆོག་གིས་བཀའ་སློབ་ཅིག་གནང་བ་དང་མཉམ་དུ་ལ་ཨ་ནི་དངོས་གནས་དྲང་ནས། དེ་འདྲའི་སྐབས་ལ་ཨ་ནི་ཚང་མས་ཕྱར་གྲུ་མཉམ་འདེགས་གནང་ཡ་དེ་ཡང་ཞེ་པོ་ཅིག་ཡག་པོ་ཡོང་ཡ་དང་དེ་འདྲ་ཅིག་ད་ལོ་བཅུ་གཉིས་ནང་ལོག་ལ་ཉམས་མྱོང་རུབ་ཅིག་བྱུང་བ་ཡིན་ན་ད་འོ་ན་ད་ནི་སོ་སོས་འགྲོ་རྒྱུག་འཕེར་ཡ་རུབ་ག་རེ་ཡོད་པ་ཡིན་ན་གོང་ས་མཆོག་གི་ཐུགས་རྗེ་གཟིགས་པ་དང་ལམ་སྟོན་འདི་གི་ག་རེ་ཟེར་གྲིབ་བསིལ་དེའི་འོག་ནས་ཨ་ནི་ཡག་པོ་ཅིག་ཆགས་ཐེབས་པ་ཅིག་གི་ཆེན་པོ་ཅིག་ཞབས་འདེགས་སྒྲུབ་ཐུབ་ཡ་དང་ཡག་པོ་རུབ་ཆགས་ཐུབ་ཡ་ཡོད་པ་ཡིན་ན་དེ་ག་རེ་ཚང་མ་གོང་ས་མཆོག་གི་རང་གི་དེ་ཡིན་པ་དེ་ད་ང་རང་ལ་ལོ་བཅུ་གཉིས་ཀྱི་ལས་ཀ་བྱས་པའི་ཉམས་མྱོང་ནང་ལོག་ན། དམིགས་བསལ་གྱི་ད་ཚོར་བ་དང་ཡིད་ཆེས་འཕེར་བ་ཅིག་དང། འདི་འདྲ་ཅིག་ཉམས་མྱོང་ཐོག་ནས་བྱུང་སོང་ཞུ། གང་ཡིན་ཟེར་ན་རི་ཀོན་ཆོས་འཁོར་དགོན་འདི་བཞིན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་རླབས་ཆེན་དབུ་ཁྲིད་འོག་དུས་རབས་ཉི་ཤུའི་ལོ་རབས་དྲུག་ཅུའི་ནང་ཕྱག་བཏབ་པ་ནས་བཟུང་མེད་པ་ནས་ཡོད་པ་ཡོད་པ་ནས་ཡར་རྒྱས་ཀྱི་ཕྱོགས་སུ་གོམ་བགྲོད་ཀྱིས་ད་ཆ་སྒྲིག་ཁོངས་སུ་གྲུབ་མཐའ་རིས་མེད་ནས་དགེ་འདུན་ཞལ་གྲངས་བརྒྱད་ཡོད་པ་རྣམས་ཀྱིས་ནུབ་ཕྱོགས་མི་རིགས་ཚོར་ནང་ཆོས་ངོ་སྤྲོད་དང། དེ་བཞིན་གཞིས་ཁོངས་མི་དམངས་ཚོའི་འདོད་བློ་ལྟར་ཚེས་བཟང་དུས་བཟང་ཁག་ལ་མཆོད་འབུལ་དང་སྐུ་ཕྱྭའི་ཞབས་རིམ་འབད་སྒྲུབ། དེ་མིན་གཞིས་ཁོངས་མི་དམངས་ཚོའི་ཁྲོད་མི་ཤི་གོད་ཆག་ཡོང་བའི་སྐབས་སྨོན་ལམ་སེམས་གསོ་ཞུ་རྒྱུ་བཅས་ཀྱི་ཐད་འདོད་བློ་ཁེངས་པའི་ཞབས་འདེགས་ཞུ་རྒྱུ་བྱུང། དེ་མིན་བོད་རིགས་གཞོན་སྐྱེས་ཚོར་བོད་ཀྱི་རིག་གཞུང་སློབ་ཁྲིད་ཞུ་ཕྱོགས་ཀྱི་ཐད་འདོད་བློ་ཁེངས་པ་བྱུང་མ་སོང་ཅེས། ད་ང་ཚོ་གཞོན་སྐྱེས་ཚོ་ལ་ཏན་ཏན་གཟབ་གཟབ་གནང་དགོས་ཡ་དེ་དཔེ་གལ་ཆེན་པོ་རེད་ཤག་ཨ་དེ་ཡིན་དུས་ཚང་མ་དེའི་ཐོག་ལ་ད་ང་རང་ཤོད་པས་ན་འདོད་པ་རེ་བ་ག་ཚོད་ཚིམ་གི་འདུག་བ་ཤོད་པ་ཡིན་ན་ད་དེ་ངས་བརྒྱ་ཆ་མ་གཏོང་ན་ང་ཚོས་དཀའ་ལས་རྒྱབ་དགོས་ཡ་དེ་དང་ཐོག་དེ་ལས་ཀྱི་ལྡབ་གཅིག་དཀའ་ལས་མང་ང་རྒྱབ་དགོས་ཡ་རེ་བ་ཅིག་ངས་མཐོང་གི་ཡོད་ཕ་མ་ཚོ་ངོས་ནས་ནས་ད་ལྟ་ཨོ་ད་ང་ཚོ་མཉམ་དུ་བྱས་ཏེ་ངེད་ཚོ་གི་འཐུས་ཤོར་ཕྱིན་པ་ཡིན་ན་འཐུས་ཤོར་ཆེན་པོ་འགྲོ་གི་ཡོད་ས་རེད་ད་དགོངས་པ་དེ་ཐུགས་ལ་བཅངས་ནས་འབད་རྩོལ་གནང་པ་ཡིན་ན། དེ་འདི་ང་ཚོ་ཚོགས་པ་ཁག་གིས་ནས་མང་རུ་བཏང་ལས་འགུལ་དེའི་ཐོག་ལ་ལས་འགུལ་མང་རུ་བཏང་དགོན་པའི་ངོས་ནས་ནས་ལས་འགུལ་མང་རུ་བཏང་ཚོགས་པ་ཁག་གིས་ནས་ལས་འགུལ་མང་རུ་བཏང་ནས་ཕ་མ་ཚོ་ཡིན་ནས་དམིགས་བསལ་གྱི་ཐུགས་སྣང་གནང་བྱས་ཏེ་ཕྱིན་པ་ཡིན་ན་ཨ་ནི་དངོས་གནས་དྲང་གནས་ཀྱི་ང་རང་ཚོ་མི་རིགས་གཅིག་གི་གསོན་པོ་ལྷག་ཡ་ཡོད་ལ་ད་དངོས་གནས་མ་འོངས་བོད་ཀྱི་སོན་རྩ་དེ་གས་དེ་དཔེ་གལ་ཆེན་པོ་ཡིན་པ་དེ། བོད་ཀྱི་སྐད་ཡིག་མི་ཉམས་རྒྱུན་འཛིན་ཡོང་ཐབས་ཀྱི་ཐད་རྒྱུན་དུ་ཕྲུ་གུ་མཉམ་དུ་གཤིབས་ཏེ་བཞུགས་མཁན་ཕ་མ་ཚོས་གལ་འགངས་ཤེས་པའི་རྨང་གཞིའི་འོག་དགོན་པ་དང་ཚོགས་སྡེ་ཁག་ནས་རམ་འདེགས་ཀྱི་ལམ་ནས་གོང་འཕེལ་གཏོང་དགོས་པའི་འབོད་སྐུལ་ཞུ་བཞིན་ཡོད། དེ་བཞིན་འདས་པ་ལས་མ་འོངས་དེ་གལ་འགངས་ཆེ་བ་ཡིན་ཙང་འདས་པའི་ཉམས་མྱོང་ནས་བསླབ་བྱ་བླངས་ཏེ་འབྱུང་འགྱུར་མཐུན་སྒྲིལ་གོང་བུ་གཅིག་སྒྲིལ་ལ་ཤུགས་སྣོན་གྱིས་རྒྱལ་བ་དགྱེས་པའི་མཆོད་སྤྲིན་ལ་འགྱུར་ཐུབ་པ་དགོས་ཅེས། ད་དངོས་གནས་དྲང་གནས་ཆབ་སྲིད་གོ་རྟོགས་ཡག་པོ་ཡོད་མཁན་ཅིག་ཡིན་པ་ཡིན་ན་གནད་འགག་ཆེ་ཤོས་དེ་ད་ང་ཚོ་ལ་རང་ཆས་སུ་ཡོད་པ་དེ་གཅིག། ང་ཚོས་འབད་བརྩོན་གནང་བྱས། རྒྱུན་འཁྱོངས་གནང་ཐུབ་ཡ་དང་གནང་དགོས་ཡ་གི་གནས་སྟངས་གཙོ་ཆེ་ཤོས་དེ་ག་རེ་དང་ད་ང་ཚོ། བོད་རིགས་ཡོད་དོ་ཅོག་ད་དངོས་གནས་དྲང་གནས་ཀྱི། མཐུན་ལམ་རྡོག་རྩ་གཅིག་སྒྲིལ་གནང་ཡ་དེ་ད་ང་ཚོའི་སྟོབས་ཤུགས་ཡོད་ན་མེད་ན་དེ་ཆགས་ཀྱི་ཡོད་རེད། དེ་ཡིན་དུས་རྐྱེན་ར་བུ་གནས་སྟངས་ར་བུ། ཆུང་ཙག་ཆུང་ཙག་ཀྱི་ཐོག་ནས་གལ་སྲིད་ང་ཚོའི་གི། མཐུན་སྒྲིལ་གྱི་རྡོག་རྩ་གཅིག་སྒྲིལ་གནང་ཡ་དེའི་ཐོག་ལ་གཏོར་སྐྱོན་ར་བུ་ཆེན་པོ་ཆགས་པ་ཡིན་ན། ཨ་ནི་དངོས་གནས་དྲང་གནས་ང་ཚོའི་ཆབ་སྲིད་ཐོག་ལས་ནི་གྱོང་གུད་ཆེན་པོ་ཞེ་པོ་ཅིག་རག་ཡ་ཡིན་པ་དེ་ད་དངོས་གནས་དྲང་གནས་ང་ཚོ་ཚང་མས་དགོངས་པ་བཞེས་དགོས་ཡ་རེད་ད་ང་ཚོ་ཕྲན་བུ་ཕྲན་བུ་དེ་ཏན་ཏན་ང་ཚོ་ཡོང་གི་རེད་ག་རེ་ན་འདོད་ཆགས་ཞེ་སྡང་དུག་གསུམ་མ་སྤངས་པ་ཡིན་ཙང་དེ་ལ་བརྟེན་ནས་ཏན་ཏན་ཡོང་གི་རེད་ཡིན་ནའི་གཅིག་གོང་ས་མཆོག་གིས་དུས་ནས་དུས་སུ་བཀའ་གནང་གི་ཡོད་རེད་ད་ག་རེ་ཡིན་ནའི་ཡོ་བསྲང་གནང་ཡས་ནས་ག་རེ་ཡིན་ནའི་གཅིག་ནམ་མཁའ་གཡའ་དག་ས་གཞི་རྡུལ་དག་ཁ་ཐུག་ཁ་ཐུག་ཁ་ཐུག་གི་གཙང་མ་བཟོས་རྗེས་ཨ་ནི་མདུན་སྐྱོད་གནང་དགོས་ཡ་དེ་ད་དངོས་གནས་དྲང་གནས་སྤྱི་ཚོགས་ཡིན་ན་ཡར་རྒྱས་འགྲོ་ཡ་ལ། མེད་དུ་མི་རུང་བས། ག་དུས་ཡིན་ཡང་ད་ཅིག་རྙོག་མ་གཏིང་སློག་འདྲ་པོ་བྱས་བསྐྱར་ཟློས་འདྲ་པོ་བྱས་འདུག་སེ་གནང་ནས་བཞུགས་པ་ཡིན་ན་ད་དེ་དངོས་གནས་དྲང་གནས་རྩ་དོན་ཐོག་ལ་ཡིན་ན་ཧ་ཅང་གི་ག་ཚོད་རེད་གནོད་ཚབས་ཆེན་པོ་ཡིན་པ་དང། རང་གཞན་ཚང་མས་མཐུན་སྒྲིལ་ནི་རྒྱལ་ཁའི་རྩ་བ་ཡིན་པ་ངེས་ཤེས་རྙེད་པའི་སྒོ་ནས་ཆུང་ས་འཐེན་འཁྱེར་གྱི་རིགས་སྤངས་ཆེ་ས་གོང་བུ་གཅིག་སྒྲིལ་ལ་དགོངས་ཏེ་ཉིན་རེའི་འཚོ་བའི་ནང་མཐུན་སྒྲིལ་གྱི་དཔལ་ཡོན་གོང་འཕེལ་གཏོང་དགོས་ཞེས་དང། རི་ཀོན་ཆོས་འཁོར་དགོན་དེ་བཞིན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་དགོངས་དོན་གྱི་འོག་དུས་རབས་ཉི་ཤུའི་ལོ་རབས་དྲུག་ཅུའི་ནང་ཁུན་ཧ་ཡང་བཟོ་གྲྭས་སྦྱིན་བདག་ཞུས་ཏེ་གསར་བཞེངས་ཀྱི་སྐབས་ཡོངས་འཛིན་གླིང་རིན་པོ་ཆེ་དང་ཁྲི་བྱང་རིན་པོ་ཆེ་ནས་ས་གཞིར་བྱིན་རླབས་དང་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་རབ་གནས་མཛད་པའི་དགོན་པ་བྱིན་ཅན་ཞིག་རེད་འདུག་དགོན་པ་དེའི་མཁན་པོ་ཀྱང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་དམ་དགོངས་དོན་གཞི་རྩར་བཞག་སྟེ་བསྐོ་བཞག་གནང་སྲོལ་ཡོད་པ་ལྟར་མཁན་པོ་གསར་པ་རིང་མིན་སྤྱི་ཟླ་བཅུ་གཉིས་པའི་ནང་ཕེབས་འཆར་ཡོད་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་རབ་སྒང་ཚེ་དབོན་གྱིས་སུད་སི་ནས། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ཨ་རིའི San Francisco གྲོང་ཁྱེར་ནས་ཕེབས་ཐོན་གནང་བའི་སྐབས་གྲོང་ཁྱེར་གྱི་གནམ་ཐང་དུ་བོད་མི་ཚོས་ངོ་རྒོལ་སྐད་འབོད་བྱས་ཡོད་ཅིང། སྐབས་དེར་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་བཀའ་འདྲི་ཞུ་ས། ཞིག་ལ། ངོ་རྒོལ་གྱི་འཕྲེད་དར་འཕྱར་མཁན་འཆི་མེད་ལྷ་མོ་ལགས་ཀྱིས། ཁོང་ཚོར་རྒྱ་མིའི་ལས་འགུལ་བ་ཚོས་བཀག་སྡོམ་བྱས་པ་དང། ལས་འགུལ་ལ་བར་ཆད་བཟོ་ཐབས་བྱེད་ཀྱི་འདུག་ཅེས་གནམ་ཐང་ནས་བརྙན་འཕྲིན་ཐོག་ལ་ངོ་སྤྲོད་གནང་བྱུང། ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་རྩོམ་སྒྲིག་འགན་འཛིན་བཀྲ་ཤིས་དབང་ཕྱུག་ལགས་ཀྱིས་སྙན་སྒྲོན་ཞུས་གནང་གི་རེད།

ས་གནས་ཀྱི་སྔ་དྲོའི་ཆུ་ཚོད་དགུ་པའི་ཐོག་བོད་རང་བཙན་སློབ་ཕྲུག་ཚོགས་པ་དང་ས་གནས་བོད་རིགས་སྤྱི་མཐུན་ཚོགས་པ། ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་བཅས་ཀྱི་མི་སྣ་མང་པོ་ཞིག་བོད་མིའི་མངོན་འདོད་གསལ་སྟོན་བྱེད་པ་དང་བོད་ཀྱི་རྒྱལ་དར་འཕྱར་བར། སྐབས་དེར་རྒྱ་མིའི་ལས་འགུལ་བ་མང་པོ་ཞིག་སླེབས་ནས་བཀག་སྡོམ་བྱེད་བཞིན་པའི་སྐབས་སུ། འཆི་མེད་ལྷ་མོ་ལགས་ཀྱིས་ས་གནས་རང་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བ་ཞིག་གཤམ་ལ་གསན་རོགས་གནང། ད་ལྟ་ང་ཚོ་ཞི་ཅིན་ཕིང་གནམ་ཐང་ལས་ནས་ཐོན་འགྲོ་ཡས་ཀྱི་འཆར་གཞི་ཡོད་པ་དེ་ཧ་གོ་སོང་སོང་ཙང་ང་ཚོ་གནམ་ཐང་གི་ལམ་ཁ་དེ་ཕྱི་ལོགས་ལ་ཡར་བསྡད་ཡོད། དེ་ལ་ཡང་ཁོ་རང་ཚོ་མོ་ཊ་མང་པོ་ཞིག་ནང་ནས་རྒྱ་མི་མང་པོ་ཞིག་ཐོན་བྱས་ཨ་ནི་ད་ལྟ་དེ་བཞི་ནང་དང་ཟམ་པའི་སྒང་ལ་ཡང་ངེད་ཀྱི་མི་གཅིག་གི་ས་ཆ་ནང་ལ་བསྡད་ཡོད་རེད་བ། ཨ་ཁོ་རང་ཚོ་དེ།

བསྒྲགས་གཏམ་བཏང་བཞག་འདི་ང་ཚོས་མཐོང་སོང་སོང་ཙང་ང་རང་ཚོའི་བོད་པའི་གང་ག་ཡང་རྙེད་ནས་གྲ་སྒྲིག་བྱས་ཏེ་ཆུ་ཚོད་དགུ་པ་ལ་ཡར་སླེབས་ཤོག་ཟེར་ལབ་རེད་ཆུ་ཚོད་གཉིས་སྔོན་ལ་ཡང་ཁོང་ཚོ་ལ་མཉམ་དུ་འཁྲུག་པ་མ་ཤོར་བ་དང་འདི་འདྲའི་གི་ཐོག་ནས་ང་ཚོས་གི་འཆར་གཞི་བཏིང་བྱས་ཆུ་ཚོད་དགུ་པ་ལ་ཡང་ང་ཚོ་སླེབས་ཡག་འཆར་གཞི་བཏིང་པ་རེད་དེ་ལ་སླེབས་དུས་ག་ལ་ཡང་ཁོ་རང་ཚོ་མང་པོ་ཅིག་སླེབས་ཚར་བཞག

San Francisco ས་གནས་སུ་བོད་རང་བཙན་སློབ་ཕྲུག་ཚོགས་པ་དབུས་ཀྱི་ཚོགས་གཙོ་པད་མ་སྒྲོལ་མ་ལགས་ཀྱི་སྣེ་ཁྲིད་འོག་བོད་མི་རྣམས་ལས་འགུལ་གནང་ཡུལ་གྱི་ས་ཚིགས་འཚོལ་ཞིབ་བྱེད་པའི་སྐབས་སུ། རྒྱ་མིའི་ལས་འགུལ་བ་དང་ཁོང་གིས་ཚོད་དཔག་བྱེད་ཡག་ལྟར་ན་རྒྱ་ནག་གཞུང་གིས་དངུལ་སྤྲད་དེ་བཏང་པའི་མི་མང་པོ་ཞིག་སླེབས་ནས་བོད་མི་ཚོའི་ངོ་རྒོལ་གྱི་རྣམ་པ་མི་མངོན་པ་བཟོ་ཐབས་བྱེད་ཀྱི་འདུག་ཅེས་འགྲེལ་བརྗོད་གནང་བྱུང་ལ། འཆི་མེད་ལྷ་མོ་ལགས་ཀྱིས་ཀྱང་ངོ་རྒོལ་གནང་ཡུལ་ནས་ཁོང་གིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་བཅར་འདྲི་དང་ལེན་གནང་པའི་སྐབས་སུ་པར་རིས་མི་མཐོང་བ་དང་སྐད་མ་གོ་བ་བཟོ་བའི་ཐབས་ཤེས་བྱེད་བཞིན་འདུག

ལས་འགུལ་གནང་ཟིན་པའི་རྗེས་སུ་ཡིན་ཡང་རྒྱ་མི་ཁག་ཅིག་རྗེས་འདེད་བྱས་པ་སོགས་ཀྱི་གནས་ཚུལ་ཡང་བྱུང་འདུག། རེད་གཅིག་དེ་ང་རང་ཚོའི་གི་མི་མང་གང་ག་རུག་རུག་བྱས་བྱས་མཉམ་རུབ་བྱས་བྱས་སྐད་འབོད་རྒྱབ་པ་རེད་གཅིག་གཉིས་པ་དེ་ཚེ་ལྷ་རྫོགས་སངས་ལགས་ཀྱིས་ལྕགས་ར་མགྲོན་ཁང་གི་ལྕགས་ར་དེ་འཛེག་ཡས་དེ་ཚེ་ལྷ་རྫོགས་རྫོགས་སངས་ལགས་གཅིག་པུ་མ་རེད་ང་རང་ཚོའི་གི་བུད་མེད་ཀྱི་རུ་ཁག་བཟོས་མི་བཞི་ཡོད་དེ་ཁོ་རང་ཚོ་མཉམ་དུ་བྱས་པ་རེད།

རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གི་ནང་དངོས་ཁམས་ཚན་རིག་ཐོག་ཉམས་ཞིབ་པའི་ཕྱག་ལས་གནང་བཞིན་པ། འབུམ་རམས་པ་བསྟན་འཛིན་རབ་དགའ་ལགས་ཀྱི་ལྷན་དུ་ཁོང་རང་ཉིད་ཚན་རིག་དང་ནང་ཆོས་ལ་དོ་དབྱིངས་བྱུང་ཚུལ་སྐོར་གླེང་མོལ་ཞུས་པ་ཞིག་གསན་རོགས་གནང། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གཞོན་སྐྱེས་དང་ཤེས་ཡོན་ལེ་ཚན་གསན་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ། ཐེངས་འདིའི་ལེ་ཚན་གཙོ་སྐྱོང་ཞུ་མཁན་ཡེ་ཤེས་ཟླ་བ་ཡིན། དེ་རིང་གི་ལེ་ཚན་ནང་བསྟན་འཛིན་རབ་དགའ་ལགས་དང་ལྷན་དུ་ཁོང་རང་ཉིད་ཀྱི་མི་ཚེའི་ནང་ཤེས་ཡོན་དང་འབྲེལ་བའི་ཐོག་ལ་ད་ཅིག་འབད་བརྩོན་གནང་ཕྱོགས་རེད་ད་ག་ནང་བཞིན་གྱི་ད་ད་ལྟའི་ཆ་ལ་ལྷོ་ཀོ་རི་ཡ་ནང་རྟེན་གཞི་བྱས་པའི Seoul National University ནང་ད་གཙུག་ལག་སློབ་གཉེར་ཁང་དེའི་ནང་ལོགས་ལ་ད་ཉམས་ཞིབ་པའི་ཕྱག་ལས་གནང་མུས་ཆགས་བསྡད་ཀྱི་འདུག་ཁོ་རང་གི་ལོ་རྒྱུས་མདོར་བསྡུས་ཙམ་ཅིག་ཞུས་པ་ཡིན་ན། ད་ཅིག་གཞི་རིམ་གྱི་སློབ་སྦྱོང་མང་ཆེ་བ་དེ་ད་རྡ་སྟེང་དེ་བོད་ཕྲུག་ཁྱིམ་སྡེ་ན་འདུག་སེ་ཅིག་གནང། དེ་ནས་འཛིན་རིམ་བཅུ་བ་ནས་བཅུ་གཉིས་བར་དེ་ད་ལྟ་ང་ཚོ་རྡེ་ར་དུན་ལ་ཆགས་པའི་བོད་ཁྱིམ་གྱི་ད་ལྟ་སེ་ལ་ཀུའི་བོད་ཁྱིམ་ནས་འདུག་སེ་ཅིག་ཚན་རིག་ཐོག་ལ་སློབ་སྦྱོང་གནང། དེ་ནས་ཨ་རི་ལ་ཕྱིན། ཨ་རི་ནས་ད་ལྟ་ད་ཅིག་ཉེ་བའི་གཙུག་ལག་རབ་འབྱམས་པ་དེ་ད་ལྟ་ད་ཅིག་འཛམ་གླིང་ན་སྙན་གྲགས་ཆེ་བའི་ད་གཙུག་ལག་སློབ་གཉེར་ཁང MIT དེ་ནས་ད་ཅིག་ཉེ་བའི་གཙུག་ལག་རབ་འབྱམས་པའི་སློབ་སྦྱོང་དེ་འདུག་སེ་གནང། དེའི་རྗེས་ལ་ཨ་རི་ན་ད་ལྟ་ད་མི་ཤི་གྷན

བསྟན་འཛིན་རབ་དགའ་ལགས་ད་ངས་ད་ལྟ་ཁོང་ལ་ངོ་སྤྲོད་ཞུས་ཟིན་པ་གཞིར་བཟུང། ད་ང་ཚོའི་རླུང་འཕྲིན་གསན་མཁན་ཡོངས་ལ་ཐོག་མར་ཁྱེད་རང་གིས་དཔེར་ན་གཞི་རིམ་གྱི་སློབ་སྦྱོང་རེད། དེ་ཚོ་ཅིག་གནང་པའི་བརྒྱུད་རིམ་ལ་མ་ཅིག་ཕྱི་བལྟས་བྱས་པ་ཡིན་ན། ད་ལྟ་ད་ཁྱེད་རང་ཕ་གིར་ད་ཅིག་ལྷོ་ཀོ་རི་ཡ་གི་ནང་ལོགས་ད་ཅིག་གྲགས་ཆེ་བའི་གི་གཙུག་ལག་སློབ་གཉེར་ཁང་ཅིག་གི་ནང་ལོགས་ལ་ད་ཉམས་ཞིབ་པའི་ཕྱག་ལས་གནང་བསྡད་ཀྱི་ཡོད་རེད། ད་སློབ་སྦྱོང་དེ་གཙོ་བོ་ཅིག་ད་དེང་སང་འཛམ་བུ་གླིང་ནང་ལོགས་ལ་ཅིག་ཁ་ལོ། ད་སྐད་གྲགས་ཆེ་བའི་གི་ད་ཅིག་དངོས་ཁམས་ཚན་རིག། ད་ང་ཚོ་ཨིན་སྐད་ནང་ཞུ་བས་ན Physics། དེ་དང་ཐད་ཀར་གྲགས་ཆེ་བ་འདུག་ད་འདི་ནང་ལོགས་མར་འཛུལ་བས་ན་ད་ནང་ལོགས་ནང་གསེས་དཔེ་མང་པོ་འདུག་ག་ལགས། ཨ་ནི། ཁྱེད་རང་གིས་མ་ཅིག་ཕྱི་བལྟས་བྱས་ད་ལྟ་ཁྱེད་རང་དཔེར་ན་ཕ་གིར་ཉམས་ཞིབ་པའི་ཕྱག་ལས་གནང་བསྡད་ཀྱི་ཡོད་རེད་པ། ཅིག་ཕྱི་བལྟས་བྱས་པ་ཡིན་ན་ད་ལྟ་སོ་སོ་སླེབས་ས་ཞུ་རོགས། དེ་ཡིས་སོ་སོ་ཏག་ཏག་ཅིག་ལ་ངོས་འཛིན་གི་ཡོད་ན་ཡང་སྔོན་མ་ཆུང་དུས་སྐབས་སུ་ཁྱེད་རང་ལ་དམིགས་ཡུལ་ཅིག་ཡོད་པ་དེ་འགྲུབ་པ་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་པས་ཡང་དམིགས་ཡུལ་འགྱུར་བ་ཕྱིན་ཡོད་པ་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་པས། ལགས་འོ་ད་སྤྱིར་བཏང་ནས་དམིགས་ཡུལ་ལབ་དུས་ཅིག་ད་སོ་སོ་གི་ག་ཚོད་ཅིག་མཐོང་རྒྱ་ཐོས་རྒྱ་ལ་དཔགས་པས་དམིགས་ཡུལ་འགྱུར་བ་འགྲོ་གི་འདུག་ཨ། ཡིན་ནའང་ང་རང་ཆུང་དུས་ནས་ཡ་མཚན་པོ་རུ་བརྗོད་ཅིག་ད་བོད་པའི་སྤྱི་ཚོགས་ནང་ཡོད་རེད་དེ་ཡིན་པ་ཡིན་ན་དམིགས་ཡུལ་ཆེན་པོ་ཟེར་ཡག་ཅིག་ཡིན་རོགས། ང་རང་དེ་འདྲ་ཞི་བ་དེ་བ་ཡིན་ན་དེ་འདྲའི་ཕྱི་ལོགས་ནས་མི་དེ་ཚོ་སྐད་ཆ་དྲིས་དུས་ཁྱོད་རང་ག་རེ་བྱེད་ཀྱི་ལབ་དུས་ང་རང་དེ Astronaut བྱེད་འདོད་ཡོད་ལབ་སྲོལ་ཡོད། དྲང་པོ་བཤད་ན་ད་ཐེངས་ང་ཚོའི་གི་ཅིག་མཐུན་རྐྱེན་གི་ཆ་ནས་གོ་སྐབས་ཆ་ནས་ད་མི་སྲིད་པ་རུ་ཆགས་གི་འདུག་བོད་པའི་སྤྱི་ཚོགས་ནང་ལོགས་ལ་ད། ཡིན་པ་ཡིན་ན་སྤྱིར་བཏང་ནས་སོ་སོ་གི་ད་ཅིག་ཚན་རིག་ལ་ཆུང་དུས་ནས་སྤྲོ་བ་ཡོད་རོགས། ཡིན་པ་ཡིན་ན་ད།

ཨཱ་ནི་དེ་ནས་ད་འཛིན་རིམ་དགུ་བ་བཅུ་བ་སླེབས་དུས་ཨཱ་ནི་ང་ཚོས་ཚན་རིག་ཡིན་པ་ཡིན་ན་ཅིག། ད་སྔར་ལས་གཏིང་ཟབ་རུ་འགྲོ་དུས་ལྷག་པར་དུ་ད་ཅིག། ཨང་རྩིས་ཀྱི་ཐོག་ནས་ཅིག་དངོས་ཁམས་ཚན་རིག་དེ་མར་གཏན་འབེབས་བྱེད་ཡོང་དུས་དམིགས་བསལ་གྱི་ཨང་རྩིས་ཀྱི་ད་ཅིག་དེ། ད equation ཞུ་དགོས་རོགས། དེ་འདྲའི་གི་ཐོག་ནས་སྟབས་བདེ་པོ་ཁ་ཤས་ཀྱི་ཐོག་ནས་ཨཱ་ནི་ཅིག། འཛམ་བུ་གླིང་འདིའི་ནང་ལོགས་མཐོང་ཡུལ་ཆོས་ཀྱི་གཟུགས་ཅན་དངོས་པོ་གི་གཡོ་འགུལ་ག་འདྲས་བྱེད་ཀྱི་ཡོད་མེད། དང་རྣམ་གཞག་མང་པོ་ཅིག་གཏན་འབེབས་བྱེད་ཐུབ་ཀྱི་ཡོད་དུས་ངས་ཨང་རྩིས་དེ་ཤུགས་ཆེན་པོ་ཞེ་དྲག་ཡིན་པ་ཅིག་ལ་ཚོར་སྣང་སླེབས་སོང་བ་འདི་བརྒྱུད་ནས་དངོས་ཁམས་ཚན་རིག་དེ་གཏན་འབེབས་བྱེད་ཡོང་དུས་ངས་ད་ཐེངས་དངོས་གནས་ཅིག་ཡ་མཚན་པོ་ཅིག་དང་དངོས་གནས་སྦྱང་སྦྱང་དུ་རུང་པ་ཅིག་རེད་འདུག་བསམ་སོང་བ་ཨང་དེ་འདྲས་བྱས་ནས་ཅིག་མུ་མཐུད་ཅིག་སྦྱང་ཨང་མཐོ་རིམ་སློབ་གྲྭ་སླེབས་དུས་ད་ཅིག་ཚན་རིག་སྦྱང་བ་ཡིན་ན་ད་མ་འོངས་མདུན་ལམ་གང་ཡོད་ལབ་དུས་དེར་ཉམས་ཞིབ་དེ་རང་བཞིན་གྱིས་སླེབས་ཡོང་གི་འདུག་ཨང་དེ་ནས་ཉམས་ཞིབ་ལ་ང་རང་ཡང་ཅིག

ད་ང་ཚོ་ཕལ་ཆེར་འཛིན་རིམ་འདི་ཅིག་འཛིན་གྲྭ་འགྲོ་སྟངས་དེ་བྱས་པས་ན་ད་ལོ་མཉམ་དུ་ཆགས་ཡོང་གི་འདུག་ཉིས་སྟོང་བཅུ་གཅིག་བཅུ་གཉིས་ཡོལ་ཡིན་འདུག་འཛིན་གྲྭ་བཅུ་གཉིས་ཐུགས་སུ་ཐོན་པའི་གནས་སྟངས་ཆགས་ཀྱི་འདུག་ད་དེ་སྔ་ངས་དྲན་པ་ལ་དྲན་པ་བྱས་པས་ན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྡ་སྟེང་བོད་ཁྱིམ་གྱི་ད་ཅིག་གླིང་ཁ་ཡིན་པ་ཡོད་དེ་འདྲས་ཅིག་སྐབས་སུ་བཀའ་ག་རེ་སྩལ་ཡོད་རེད་ཞུས་པས་ན་ང་ཚོ་བོད་པའི་སྤྱི་ཚོགས་ནང་ལ་བུ་རམ་པའི་སློབ་སྦྱོང། ད་ཅིག་གནང་མཁན་དེ་ཧ་ཅང་གི་ཉུང་ཉུང་རེད། སྐྱབས་མགོན་མཆོག་ཕྱི་རྒྱལ་ཁག་ཏུ་ཆིབས་བསྒྱུར་བསྐྱངས་པའི་སྐབས་སུ། ཨ་ནི་གཙུག་ལག་སློབ་གཉེར་ཁང་གྲགས་ཅན་དེ་ཚོའི་ནང་ལོགས་ལ། རྒྱ་རིགས་ཀྱི་ད་འབུམ་རམས་པ་རེ་གཉིས་ཅིག་སློབ་སྦྱོང་གི་གོ་གནས་ཚད་མཐོ་པོ་འཛིན་ཐེངས་ཀྱི་དེ་འདྲ་མང་པོ་བཞུགས་འདུག་དེ་འདྲ་ཅིག་བཀའ་ཅིག་ཕེབས་ཡོད་རེད། དེའི་རྗེས་ལ་ང་ཚོའི་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ། ཨ་ནི་ད་འབུམ་རམས་པའི་སློབ་སྦྱོང་ལ་ཡ་དེ་ལ་མི་ཚང་མས་ཅིག་དོ་སྣང་བྱེད་ཡ་དང། ད་དེ་དུས་དེ་དཀོན་པོ་ཞིག་རེད་བ། ད་ནི་དཔེ་མཚོན་ཙམ་ཞུས་པས་ན་ཉིས་སྟོང་བཅུ་གཅིག་གི་ང་ཚོའི་སྲིད་སྐྱོང་འོས་བསྡུ་སྐབས་སུ་ང་ཚོའི་སྲིད་ཟུར།

དེའི་སྐབས་སུ་དེ་འདྲ་ཚོགས་ཡོད་ན། ཡང་འབུམ་རམས་པ་དེ་རྗེས་ལ་གྱང་གི། ཅིག། ལྟོས་ལ་སོ་སོའི་སློབ་སྦྱོང་ནང་ལོགས་ལ་འཛུལ་རྗེས་དབྱིངས་ཅིག་སླེབ། ད་དེ་ནང་སོ་སོའི་མུ་མཐུད་ནས་ད་ཅིག་ཤར་སྐྱོད་བྱེད་ཀྱིན་ཡིན་དེ་ནས་སོ་སོ་ལ་ངེས་པ་ཞིག་རྙེད་ཟེར་བསམ་བྱས། དུང་སེམས་ཆེན་པོ་ཡིན་ན་ག་འདྲ་ཡིན་ན། ད་སྤྱི་དང་འབུམ་རམས་པ་སློབ་སྦྱོང་བྱེད་ཡས་ལ་ད་རྐྱེན་མང་པོ་ཞིག་འཕྲད་ཡོད་རེད་བ། ད་ཁྱེད་རང་གོང་གསུངས་པ་ནང་བཞིན་རེད། གོང་ས་མཆོག་ཡང་ནས་ཡང་དུ་ད་ཅིག་ང་ཚོའི་རིགས་གཅིག་རྐང་འཛིན་བྱེད་དགོས་རེད་གསུང་གི་འདུག་བ།

ཞིབ་འཇུག་བྱས་བྱས་ནས་སོ་སོ་གི་དེབ་ཅིག་བཏོན། ཡང་དེའི་ཐོག་ནས་ད་འབུམ་རམས་པ་ཐོབ་ཡིན་དགོས་པ་རོ། ཡིན་པ་ཡིན་ན་ད་དེ་འདྲའི་གི་ལོ་མང་པོ་ཅིག་ད་ཅིག་དཀའ་ལས་བྱས་ཅིག་ད་ཉམས་ཞིབ་ལ་དེ་ལ་ཏན་ཏན་གོང་ས་མཆོག་གི་ད་ད་བཀའ་ཕེབས་པ་འདི་གིས་ངར་ཏན་ཏན་རྐྱེན་བྱས་སོང་དྲན་གི་འདུག་ཅིག་ང་ཚོའི་བོད་པའི་སྤྱི་ཚོགས་ནང་ལ་ད་སོ་སོ་འགན་ག་ཚོད་ཡོད་ན་མེད་ན། ང་རང་འདྲ་པོ་ཅིག་ལ་དེ་འདྲའི་བྱེད་ཐུབ་ཡས་གི་ནུས་པ་ཅིག་ད་གོ་སྐབས་ཅིག་ཐོབ་ཡོད་རེད་རོ། དེ་ཡིན་དུས་འདི་ཡང་ཅིག་ངས། བེད་སྤྱོད་མ་བཏང་བྱས་ཡང་ཅིག་ད་ཆུད་ཟོས་བཏང་བ་ཡིན་ན་རེད་ད་ང་རང་ཡིན་ན་ཕངས་པོ་རུ་ཅིག་མཐོང་སོང་རོ། ཡིན་པ་ཡིན་ན་ངས་འབུམ་རམས་པ་བྱས་པ་འདི་ཡང་ངས་ཅིག་བོད་པའི་སྤྱི་ཚོགས་ལ། ཅི་ག་ལ་བ་རེད་ཞབས་ཕྱི་ཞུ་བ་ཞིག་ཏུ་བྱས་དེ་འདྲ་ངས་ཞུ་གི་མེད་རོ་ང་རང་སོ་སོའི་ད་སྤྲོ་བ་ཡོད་ཙང་བྱས་པ་ཡིན། ཡིན་པ་ཡིན་ན་ད་ཅིག་འདིའི་བརྒྱུད་ནས་ད་སྐུ་མདུན་གྱི་བཀའ་ཅིག་འགྲུབ་གི་རེད་བསམ་བྱས་འདིའི་ཡང་ཤུགས་རྐྱེན་ཏན་ཏན་ཐེབས་སོང་དྲན་གི་འདུག་ལགས། ད་ངས་གནད་དོན་གལ་ཆེ་བ་གཅིག་དེ་ད་རིམ་པས་ད་ལྟ་ད་ང་ཚོ་ད་ལྟ་དེ་བགྲོ་གླེང་ནང་ལོགས་ལ་གཙོ་བོ་ཡང། ཁ་སང་ད་ཉིན་ཤས་གོང་ལ་ད་ལྟ་བོད་ཀྱི་དཔེ་མཛོད་ཁང་གིས་གོ་སྒྲིག་བྱས་པའི་གི་སྣང་ཚུལ་དང་གནས་ཚུལ་གྱི་བགྲོ་གླེང་ཐོག་ལ་དུ་ཁྱེད་རང་ཆ་ཤས་བཞེས་ཡོད་རེད། ཨ་ནི་ཁྱེད་རང་ཡང་ཅིག་ཚན་རིག་པ་ཅིག་ཡིན་པས་ཡིན་པ་གང་ཞིག་ལ་ཡང་ནང་ཆོས་ནང་ལོགས་ལས་སོ་སོའི་དཔེ་ཁོ་རང་ད་ཅིག་འཛུལ་རྗེས་དེ་ཚན་རིག་དང་ནང་ཆོས་བར་གྱི་ཞིབ་བསྡུར་གྱི་ཐོག་ནས་དུ་སློབ་སྦྱོང་གནང་མུས་ཆགས་བསྡད་ཀྱི་འདུག་དེའི་སྐོར་ལ་ང་ཚོ་རིམ་པས་ཡོང་གི་ཡིན། ད་ལྟ་ནུབ་ཕྱོགས་པའི་ད་ལྟ་ང་ཚོ་རིགས་གཅིག་རྐང་འཛིན་ལ་གཟིགས་ཕྱོགས་དང། རྒྱ་གར་རེད། དེ་ནང་བཞིན་ང་ཚོ་བོད་པའི་སྤྱི་ཚོགས་ནང་རིགས་གཅིག་རྐང་འཛིན་སློབ་སྦྱོང་བྱས་པ་དེ་ལ་གཟིགས་ཕྱོགས་བར་ཁྱད་པར་ཅིག་ངས་བཀའ་འདྲི་ཞུ་ཡ་ཆེས་གཙོ་བོ་དེ་ཡིན། དཔེར་ན་ང་དེ་སྔ་མཐོ་སློབ་ཡོད་པའི་སྐབས་སུ་གྲལ་ཞིག་གོ་མྱོང། ཕྱི་རྒྱལ་དུ་བ་ཡིན་པས་ན་ད་ཅིག་རིགས་གཅིག་རྐང་འཛིན་ཟེར་གསུངས་པ། ད་ཨང་རྩིས་ཡིན་པས་ན། ཨང་རྩིས་གི་ནང་ལོགས་ནས་ཁོ་སྡེ་ཚན་བྱེ་བྲག་བ་གཅིག་རང་ལ། འདིའི་སྒང་ཕྱིན་བྱས་ད། འདི་ཁོ་རང་སྒང་ལ་ཁོ་རང་མཐའ་བསྐྱལ་བྱས་ད་འདིའི་སྒང་ལ། ད་ཅིག་ང་ལས་ལྷག་པ་མེད་ཟེར་ཡ་ཆོག་ར། འདིའི་སྒང་དྲི་བ་ག་རེ་བཀོད་པ་ཡིན་ནའང་རེད། ད་སོ་སོས་གསར་གཏོད་ག་རེ་བྱེད་རྒྱུ་ཡིན་ནའང་རེད། ར་བ། ད་ང་ལས་ལྷག་པ་མེད་ལ་ནི་དེ་འདྲའི་ཕྱི་རྒྱལ་ངོས་ནས་གནང་སྟངས་དེ་དེ་འདྲ་རེད་ཟེར། ད་རྒྱ་གར་ནང་ཡིན་པས་ན།

ད་བརྗོད་གཞི་དེའི་ཐོག་ལ་སོ་སོ་མཁས་པ་ཆགས་འགྲོ་གི་རེད། གང་ལབ་ན་འདིའི་སྒང་ལ་ད་གཞན་དང་མི་འདྲ་བར་སོ་སོའི་དུས་ཚོད་བཏང་ཡོད་རེད། ད་དེ་གི་ཅིག། ནང་གསེས་ཀྱི་གནད་དོན་མང་པོ་ཅིག་རེད། སོ་སོའི་གནད་འགག་མང་པོ་ཅིག་ད་སོ་སོ་མ་གཏོགས་མི་གཞན་པས་མཁྱེན་གི་མ་རེད། དེ་ཡིན་དུས་རང་བཞིན་གྱི་དེའི་ཐོག་ལ་སོ་སོ Expert མཁས་པ་ཆགས་འགྲོ་གི་འདུག། ད་ད་ལྟ་གཅིག་ནས་ད་ད་ག་རང་དེའི་ཐོག་ནས་མཁས་པ་ཅིག་ཏུ་ཡོད་རེད་ཡིན་པ་ཡིན་ན། གཞི་རྩའི་གི་རྨང་ཨང་རྩིས་ཀྱི་རྨང་གཞི་ཅིག་ཡོད་རེད། དཔེར་ན་བྱས་ན་ཨང་རྩིས་ཀྱི་གོ་རྟོགས་དེའི་སྒང་ལ་གང་འཚམ་ཅིག་མཐོ་པོ་མ་སླེབས་པ་ཡིན་ན་འབུམ་རམས་པའི་ཉམས་ཞིབ་ལ་ཞུགས་ཐུབ་གི་མ་རེད།

ད་དེ་ཚོ་ཞིབ་མཐོང་ཡོད་ཙམ་པ། ང་ཚོ་སློབ་གྲྭ་སྐབས་སུ་སློབ་ཕྲུག་མང་ཆེ་གི་དམིགས་ཡུལ་དེ་ཡང་མིན་ན་རྗེས་མ་ཅིག་ད་ཅིག་གོང་གསུངས་པ་ནང་བཞིན Astronaut ད་འཛམ་གླིང་ཕྱི་ལ་ད་ཅིག་ག་ལོ་འགྲོ་ཡིན་ཟེར་བ་ར་ད་ང་ཚོ་དེ་འདྲ་འགྲོ་ཆེ་ཡང་ཚན་རིག་པ། བྱེད་ཀྱི་ཡིན་ལབ་མཁན་དེ་འདྲ་མང་པོ་ཞིག་ཡོད་རེད་ད་དེ་སྐབས་སུ་ང་ཚོ་སྤྱི་ཚོགས་ནང་ལོགས་ལ། ཕྱོགས་དང་སྒྲ་བཅས་ད་ཚན་རིག་པའི་མདུན་ལམ་ཡོད་མ་རེད་ད་ལྟའི་ང་ཚོ་སྤྱི་ཚོགས་ལ་བལྟས་པ་ཡིན་ན་དང་པོ་ཙག་སྒྲ་ཟུར་ཉན་བཅས་ཡོད་མ་རེད་ཟེར་ར། དེ་འདྲ་ཅིག་ང་ཚོ་ཅིག་ཁུར་ཡོད་རེད་ཡང་སློབ་གྲྭའི་ནང་ལོགས་ལ་དགེ་རྒན་དང། ད་ཅིག་མདུན་ལམ་སློབ་སྟོན་པ་མང་ཆེ་བ་ཅིག་བསམ་གཏོང་ཕྱོགས་དེ་དེ་འདྲ་ཆགས་ཀྱི་འདུག་གལ་ཏེ་སློབ་ཕྲུག་དེའི་འཛིན་གྲྭ་ནང་ལོགས་ལ་ཆ་ཅན་ཨང་ཀི་དང་པོ་གཉིས་པ་ཅིག་ལེན་བསྡད་ཀྱི་ཡོད་པ་ཡིན་ན་མ་འོངས་པར་མདུན་ལམ་དེ་ངེས་པར་དུ་ཁོ་རང་ཚན་རིག་སྡེ་ཚན་ནང་འགྲོ་དགོས་ཀྱི་ཡོད་པ་རེད་འཛིན་གྲྭ་བཅུ་གཅིག་བཅུ་གཉིས་ནས་མ་རེད་བ། དེ་འདྲའི་ཡིན་ང་ཚོ་ད་ཁུར་ཡོད་ཀྱི་ཡོད་རེད་བ། ཨ་ནི་ད་ཁྱེད་རང་གིས་གོང་གསུངས་སོང་ད་ཅིག་སོ་སོ་འཛིན་གྲྭ་བཞི་པ་དང་དེ་དུས་ནས་ཁོ་རང་ཚན་རིག་ལ་སྤྲོ་བ་ཞུགས་ཡོད་གསུངས་གི་འདུག་ཨ་ནི། ད་ལྟ་ཁྱེད་རང་གི་མཉམ་དུ་ལ་དེའི་སྐབས་སུ་སློབ་ཕྲུག་མང་པོ་མཉམ་དུ་ཡོད་རེད། རྗེས་ལ་འཛིན་རིམ་བཅུ་གཉིས་དང་བཅུ་གཅིག་བཅུ་གཉིས་ཆ་ཚང་ཚན་རིག་ནང་སློབ་སྦྱོང་བྱེད་མཁན་མང་པོ་ཞིག་མཉམ་དུ་ཕེབས་ཡོད་རེད་བ། ད་ལྟ་མར་ཅིག་ཕྱིར་བལྟས་བྱས་པ་ཡིན་ན། ཨ་ནི། ཁྱེད་རང་མཉམ་དུ་ལ་དངོས་གནས་ཅིག་ཚན་རིག་ལ་སྤྲོ་བ་ཡོད་མཁན་དང་ཁྱེད་རང་གི་ད་འཛིན་གྲོགས་རེད་ངོ་ཤེས་པ་རེད། ག་ཚོད་ལམ་འདིའི་སྒང་ཏག་ཏག་ཅིག་བསྐྱོད་ཐུབ་ཡོད་ན། ད། འདི་རེད་དཔེར་བྱས་ན། ད་སོ་སོ་ལ། སྤྲོ་བ་ཡོད་ན་ཡང་ད་ཅིག་མཐུན་རྐྱེན་མང་པོ་ཞིག་འཛོམས་དགོས་རེད། མཐུན་རྐྱེན་དེ་མ་འཛོམས་པ་ཡིན་ན་ད་སོ་སོའི་བྱེད་འདོད་ག་ཚོད་ཡིན་པ་ཡིན་ན་ད་སོ་སོ་སོ་སོའི་གི་ཅིག་ནང་མི་གི་དཔལ་འབྱོར་གནས་སྟངས་རེད་གང་ཅིའི་ཐད་ནས་ད་ཐུབ་མ་ཐུབ་གི་དྲི་བ་དེ་སླེབས་ཀྱི་རེད་བ་ད་དེ་ང་ཚོའི་དངོས་ཡོད་གནས་ཚུལ་རེད་བ་དེ་ཡིས་ཞུ་དགོས་རེད་དེ་ཡིན་དུས་ད་དེའི་ཚེ་དུས་དུས་ད་ང་ཚོའི་ཅིག་ཤེས་རིག་ལྷན་ཁང་རེད་དེ་མིན་བོད་ཁྱིམ་སློབ་གྲྭ་རེད་ད་ཚོགས་པ་མང་པོ་ཞིག་གི་ཐོག་ནས་ད་ཅིག

PhD ཐོན་དངོས་ཁམས་ཚན་རིག་རང་ཐོག་ཏུ་གནང་བའི་ཁོ་རང་ཡིན། ང་གཉིས་སྔོན་མ་ཆུང་དུས་གཅིག་པ་ཡིན་དེ་འདྲའི་བརྗོད་གཞི་དེ་འདྲའི་ཁར་སྤྲོ་བ་ཡོད་ག་དུས་དུས་ཚོད་སྟོང་པ་ཡོད་ན་དེ་འདྲའི་སྒང་ལ་ང་གཉིས་ཕན་ཚུན་དྲི་བ་བཏང་བགྲོ་གླེང་བྱེད་མཁན་རང་ཡིན། དེ་ལྟ་ཡིན་དུས་ཁོ་རང་ལ་ཡང་དེ་འདྲའི་གོ་སྐབས་ཀྱི་བརྒྱུད་ནས་གཅིག་སོ་སོ་གྱི་སྤྲོ་སྣང་ཡོད་ཚད་ཀྱི་སློབ་ཚན་ལ་མུ་མཐུད་བྱས་ནས། རིགས་གཅིག་རྐང་འཛིན་གནང་བྱས་འབུམ་རམས་པ་ཐོན་ཡས་ཀྱི་གོ་སྐབས་ཅིག་བྱུང་གོ་སྐབས་ཐོན་པ་མ་ཟད་རྩྭ་ཐང་དེའི་ཆ་ལ་ཞིབ་འཇུག་གི་ལྟེ་གནས་ལ་ཞུགས་ཡོད་རུང།

ད་གཅིག་གྲྭ་བཙུན་ཙམ་གྱིས་སློབ་གཉེར་གནང་ཡ་ཅིག་མ་རེད། མི་སྐྱ་རེད་གཞོན་སྐྱེས་རེད་ད། ཚང་མས་ངེས་པར་དུ་སློབ་སྦྱོང་གནང་དགོས་ཀྱི་ཡོད་རེད། ད་བཀའ་ནན་ཡང་ནས་ཡང་དུ་སྩལ་གནང་གི་ཡོད་རེད། ཁྱེད་རང་བྱས་ན་གཅིག་ནང་ཆོས་ལ་དབྱིངས་སླེབས་སྟངས་རེད། ད་ང་ཚོ་ཆུང་ཆུང་སྐབས་སུ་ནང་ཆོས་ཀྱི་གཅིག་སྒང་ལ་བསམ་སྟངས་དང་འདི་མང་ཆེ་བ་གཅིག་གཅིག་མཚུངས་འདྲ་ཆགས་འགྲོ་གི་རེད་བ། དཔེར་ན་ད་གཅིག་འབུ་མ་གསོད།

ལ་འོ་ད་ཞུ་ཞུ་ང་ལ་ངེས་པ་རྙེད་ཡོད་གདེང་ཁེལ་མི་འདུག་ར་ཞུ་ཞུ་ཡི་སློབ་སྦྱོང་བྱས་ཡོད་མ་རེད་གྲྭ་ལ་ཕྲན་བུ་ཅིག་བལྟས་ཡོད་ར་ཡིན་པ་ཡིན་ད་ཁྱེད་རང་གིས་གསུངས་པ་ནང་བཞིན་རེད་གཅིག་ནང་ཆོས་ལ་ཡིན་དུས་གཅིག་ང་ཚོའི་སྤྱི་ཚོགས་ཀྱི་མཐོང་སྣང་གཅིག་ཡོད་རེད་ར་གཅིག་ནང་ཆོས་ཀྱིས་རྐྱེན་པས་རིག་གཞུང་ལ་མཁས་པ་ཞིག་བཟོ་གི་རེད་བྱེད་སྟངས་བྱེད་ལུགས་ལ་མཁས་པ་འགྲོ་ར་ཡིན་པ་ཡིན་ན་ནང་ཆོས་ལ་ད་ཆོག་མཆན་བལྟས་པ་ནས་གལ་སྲིད་ཕྱི་ནས་བསམ་བློ་བཏང་པ་ཡིན་ན་ད་ནང་ཆོས་ལ་དོན་གཉེར་ཞུ་ཡས་དེ་ལ་ངེད་ད། ལམ། ཐ་མི་འདྲ་བ་ཀུན་ནས་ཡོང་སྲིད་ཀྱི་རེད་བསམ་གྱི་འདུག་རོ། ང་འདྲ་བོ་བྱས་པ་ཡིན་ན་ཐོག་མར་ནང་ཆོས་ལ་དབྱིངས་སླེབས་དེ་ལྟ་གྲུབ་ཀྱི་ཆ་ནས་སླེབས་སོང། དེ་འདྲའི་ང་ཚོ་འཛིན་རིམ་དགུ་པ་བཅུ་པ་ཡིན་དུས་ང་ཚོ་དེའི་དུས་ཀྱི་ད་ལྟ་བོད་སྐད་ལ་སྐྱེས་བུ་རུ་ལ་ཡོད་རེད་ཟེར་ལབ་དགོས་ལ། ཁོ་རང་གིས་ད་ཅིག་སྟོང་པ་ཉིད་ཀྱི་ལྟ་བ་དང་དེ་འདྲའི་ངོ་སྤྲོད་གནང་ཡོང་དུས་ད་ག་ཚོད་གོ་ན་མ་གོ་ན་ཡང་ཚིམ་པོ་གཅིག་འདུག་བསམ་གྱི་སོ་སོ་ལ་ད་དེ་འདྲའི་ཚོར་སྣང་ཅིག་སླེབས་ཀྱི་འདུག་ཨང་དེ་བྱས་ནས་ད་ལྟ་གོང་ས་མཆོག་དང་ལྷན་དུ་ད་ལྟ་ནང་པའི་མཁས་པ་དང་ཚན་རིག་པ་དེ་ཚོ་བགྲོ་གླེང་གནང་ཡོང་དུས། ང་རང་ཚན་རིག་སྤྲོ་སྣང་ཡོད་དུས་རང་བཞིན་གྱིས་ཚན་རིག་དང་ནང་ཆོས་ལ་ཅིག་དེ་འབྲེལ་གྱི་བགྲོ་གླེང་བྱེད་སའི་གི་ཀ་མའི་ནང་གསལ་གྱི་གཞིས་ཀྱི་དུས་ར་ཐུན་མོང་བའི་གཞི་ཅིག་འདུག་དེ་ག་རེ་རེད་ལབ་ཇི་ལྟར་རྩད་གཅོད་བྱེད་འདོད་སླེབས་བྱས་ཨ་ནི་ནང་ཆོས་ཀྱི་ད་དེ་དཔེ་ཆ་དེ་འདྲ་བལྟས་པ་ཡིན་ནའང་རེད་དེ་འདྲ་ཡིན་ན་ཉེ་ལམ་བསམ་བཏང་པ་ཡིན་ན་ད་ནང་ཆོས་ལ་ངའི་བསམ་པ་ལ་ཅིག་ང་རང་འདྲ་བོ་བྱས་པ་ཡིན་ན་ཅིག་ད་མུ་མཐུད་བྱེད་ར་ད་ཅིག་རྒྱུན་རིང་པོ་རིང་གར་ད་ཅིག་དོན་གཉེར་བྱེད་ཡས་ཀྱི་ད་འདུན་པ་སླེབས་ཡས་ལ་ཨ་ལེ་ངོས་ལ་བདེན་པ་བཞི་དང་བསམ་བཏང་པ་ཡིན་ན་བསམ་གྱི་འདུག་ར་ད་ཅིག་སོ་སོ་དངོས་གནས་ཁོ་ར་སོ་སོ་ལ་ཅིག་མི་བདེ་བ་ཅིག་ཡོད་ན་སྡུག་བསྔལ་བ་རང་བཞིན་ཅིག་སོ་སོར་ག་ཚོད་ར་འཕྲོད་ན་མ་འཕྲོད་ན་སེམས་ཀྱི་དཀའ་ངལ་ཡོད་ན་ག་ཡིན་ན་ད་ཅིག་སོ་སོ་དེ་འདྲས་ཡིན་དེ་འདྲས་ཞི་ཡས་ཀྱི་ཐབས་ཤེས་འདི་ད་ནང་ཆོས་ནས་ཅིག་སྟོན་གྱི་འདུག་སྟོན་ཡས་འདི་ཡི་ཅིག་བསླབ་བྱ་ཙམ་མ་ཡིན་པ། དངོས་ཡོད་གནས་ཚུལ་གཞི་དངོས་པོ་ལ་དཔག་བརྒྱབ་བྱས་རོ་ཨ་ནི་ལམ་དང་འབྲས་བུའི་རྣམ་གཞག་གསུང་གི་འདུག་གཞི་ལམ་འབྲས་བུའི་རྣམ་གཞག་ཐོག་ནས་དེ་འདྲས་བསམ་བཏང་པ་ཡིན་ན་ཨ་ནི་ཅིག་རང་རང་ཤུགས་ཀྱིས་ཅང་སྤྲོ་བ་སླེབས་ཀྱི་འདུག་བསམ་གྱི་འདུག་ནང་ཆོས་སློབ་སྦྱོང་བྱེད་ཡས་ལ་རོ་དེ་ཚེ་ངས་ནང་ཆོས་བསླབ་པ་ཡིན་ན་ཞུ་ཞུ་ཅིག་ད་གང་ནས་མ་ཨུ་ཚུགས་བརྒྱབ་བྱས་ང་བྱེད་ཤོག་ལ། བསླབ་བྱ་སྤྲོད་ཅིག་བརྩི་གི་མེད་རུང་ང་རང་རང་གི་ཅིག་སྤྲོ་སྣང་འགྲོ་གི་འདུག་རོ་ད་ལྟ་ཚན་རིག་དང་ཨང་རྩིས་ལ་སྤྲོ་སྣང་རྙེད་པ་ནང་བཞིན་ནང་ཆོས་དེ་ལ་ཡང་ངས་གནད་འགག་འདྲ་བོ་ཅིག་མཐོང་གི་འདུག་གནད་འགག་མཐོང་ཡོང་དུས་ང་ལ་དེ་འདྲའི་བྱེད་ཤོག་ལབ་ནས་ལབ་དགོས་མཁན་མི་འདུག་རུང་སོ་སོ་རང་ཤུགས་ཀྱིས་ད་དོ་སྣང་སླེབས་ཀྱི་འདུག་ཨོ་དེ་འདྲ་འདྲ་བོ་ཅིག། ལགས་སོ། ད་ཡང་དུས་རྒྱུན་ཡང་གོང་ས་མཆོག་གིས་ད་ཅིག་ནུབ་ཕྱོགས་པའི་ཚན་རིག་མཉམ་དུ་ལ་བཀའ་མོལ་གནང་པའི་སྐབས་སུ་ཡིན་པ་ཡིན་ནའང་རེད་ད་དུས་རྒྱུན་ཅིག་ད་མི་མང་འདུ་འཛོམས་ཆེན་པོ་ཡོད་ས་ལ་ཡང་ནས་ཡང་དུ་བཀའ་བསྩལ་ད་ཅིག་དེ་ད་ལུང་འདྲེན་གྱི་ཐོག་ནས་ད་ལྟ་དགེ་སློང་དག་གམ་མཁས་རྣམས་ཀྱིས་བསྲེགས་བཅད་བརྡར་བའི་གསེར་བཞིན་དུ་ལེགས་པར་བརྟགས་ལ་ང་ཡི་བཀའ་བླང་བྱ་གུས་ཕྱིར་མིན། ད་ཁྱེད་རང་ཚན་རིག་པ་ཞིག་རེད། ཨ་ནེ་སྐྱབས་མགོན་མཆོག་གིས་གསུང་གི་རེད་ནང་ཆོས་དང་ཚན་རིག་གཉིས་ད་ཅིག་མཉམ་དུ་མཉམ་དུ་འགྲོ་ཐུབ་ཀྱི་ཡོད་རེད། ཨ་ནེ། ཁྱེད་རང་གིས་ཅིག་གཟིགས་པ་ན་ནང་ཆོས་དང་ཚན་རིག་བར་ལ་འདྲ་བའི་ཆ་དང་འདྲ་བའི་ཆ་ག་རེ་ཡོད་མེད། ད་མི་འདྲ་བའི་ཆ་ག་རེ་ཡོད་མེད། ད་ཚན་རིག་གིས་ཇི་ལྟར་ནས་ལྟ་བ་ཁོ་ར།

དེ་རང་གཉིས་བར་ཞིབ་བསྡུར་བྱས་པ་ཡིན་ན་འདྲ་བའི་ཆ་དང་མི་འདྲ་བའི་ཆ་ག་རེ་ག་རེ་གཟིགས་ཡོད་ན། ལགས་སོ། ད་དེ། ལྷག་པར་དུ་ད་ལྟ་ང་ཚོ་བགྲོ་གླེང་ཚོགས་ཡོད་རེད་བ། ད་དེ་ནས་གསལ་ཡོང་གི་འདུག་ནང་ཆོས་དང་ཚན་རིག་བར་རྒྱ་ཆེའི་བཀའ་མོལ་གྱི་སླེབས་དུས། གཞི་རྩ་ནས་ད་ཅིག་ནང་ཆོས་དང་ཚན་རིག་གཉིས་ཀ་ལ་ཐུན་མོང་བའི་ཆ་ག་རེ་ཞུ་བ་ཡིན་ན་ནང་ཆོས་ཡིན་པ་ཡིན་ན་ད་གཞི་ལམ་འབྲས་བུའི་རྣམ་གཞག་གསུངས་ཡོང་དུས། ང་ཚོས་ཀྱིས། ག་རེ་ཡིན་པ་ཡིན་ན་ད་ཅིག་ང་ཚོ་འཁོར་བའི་གནས་དེ་མ་རིག་པའི་རྐྱེན་གྱིས་རེད། མ་རིག་པ་ལབ་ན་དངོས་པོའི་གནས་ཚུལ་མ་ཤེས་པའི་རྐྱེན་གྱིས་རེད་ལབ་དུས་དངོས་པོའི་གནས་ཚུལ་ཇི་མ་ཇི་བཞིན་ཤེས་ཡས་དེ་གནད་འགག་ཆེན་པོ་ཞིག་རེད་འདུག་ནང་ཆོས་ལ་དེ་ཤེས་བྱའི་རྣམ་གྲངས་ཙམ་མ་རེད། ཨ་ནི་ཐར་པ་དང་ཐམས་ཅད་མཁྱེན་པའི་ལམ་ལ་ཁྲིད་ཡས་ཀྱི་ད་ཅིག་གཞི་རྩ་རུ་ཆགས་ཡོང་གི་འདུག། དེ་ཡིན་དུས་དངོས་པོའི་གནས་ལུགས་ག་རེ་ཡིན་དང་མིན་ལབ་དེ་ར་འཕྲོད་དེ་ནང་ཆོས་ནང་གནད་འགག་ཆེན་པོ་འདུག། ཚན་རིག་གི་ཆ་ནས་བཤད་པ་ཡིན་ན་དེ་འདྲའི་གི་ལམ་འགྲོ་ཡས་དང་འབྲས་བུ་ཐོབ་ཡས་སྐད་ཆ་ཡོད་མ་རེད་རོ། གཞི་དངོས་པོའི་གནས་ཚུལ་ལ་དཔྱད་པ་བྱེད་ཀྱི་ཡིན་ག་རེ་ཡིན་པ་དེ་ང་ཚོས་ར་འཕྲོད་པ་བྱེད་ཀྱི་ཡིན་ར་འཕྲོད་པ་བྱས་དེ་ཁྱེད་རང་གིས་གསུངས་པ་ནང་བཞིན་མཐོང་བ་མངོན་གྱུར་ལ་གཞི་བཞག་བྱས་བརྟག་དཔྱད་ནས་ཐོན་པའི་གྲུབ་འབྲས་ལ་གཞི་བཞག་བྱས་ཨ་ནི་ང་ཚོས་གི་ཅིག་གཞི་དངོས་པོའི་རྣམ་གཞག་ཅིག་གཏན་འབེབས་བྱེད་ཀྱི་ཡིན་ལབ་ནས་གསུང་གི་ཡོད་རེད་བ། ཨ་ནི། དེ་ད་བརྗོད་གཞི་གི་ཆ་ནས་བཤད། ཨ་ནི། ད་དེ་ནས་སྤྱི་བཏང་ནས་དཔྱད་པ་བྱེད་ལུགས་ཀྱི་ཆ་ནས་བཤད་པ་ཡིན་ན། དེ་གཉིས་ཀ་ལ་གང་ལྟར་ད་མཐོང་བ་མངོན་གྱུར་རེད་དེ་ཡིན་པ་མཐོང་མངོན་གྱུར་ང་ཚོ་མ་མཐོང་བ་ལྐོག་གྱུར་གྱི་བར་ལ་འབྲེལ་བ་ཅིག་བཞག་ཡོད་རེད་བ་འབྲེལ་བ་བཞག་ཡ་དེ། ང་ཚོ་གི་ཚད་མ་དང་རིགས་པའི་ལམ་ནས་བཞག་ཡོད་རེད་བ་དེ་ཡིན་ཙང། ཚད་མ་དང་རིགས་པ་བེད་སྤྱོད་བཏང་བྱས་རིགས་པའི་ལམ་ནས་ཅིག་ཡང་ཅིག་དངོས་པོའི་རྣམ་གཞག་གཏན་འབེབས་བྱེད་ཡས་ཀྱི་སྲོལ་འདུག་བ་དེ་རིགས་པ་ལ་ད་ཅིག་ར་བཅོས་ཀྱི་ར། དེ་འདྲས་ཅིག་གཏན་འབེབས་བྱེད་ཡས་ཀྱི་སྲོལ་དེ་ངས་ཕལ་ཆེར་གཉིས་ཀ་ལ་ཐུན་མོང་བ་ཡིན་གྱི་རེད་དྲན་གྱི་འདུག་ར། ད་མི་འདྲ་བའི་ཆ་ཞུས་པ་ཡིན་ན་མང་པོ་ཞིག་ཡོད་རེད་ཡང་དེ་ང་ཚོས་ངོས་ལེན་བྱེད་དགོས་རེད་དཔེར་ན་ཆ་བཞག་པ་ཡིན་ན་ཚན་རིག་གི་ད་ལྟའི་ཆ་ལ་ཅིག་གཟུགས་མེད་ཀྱི་ཤེས་པ་ལབ་ཡས་ཀྱི་ཆ་ཡོད་མ་རེད་རེད་ཚན་རིག་ནང་ལོགས་ལ་ཕྱོགས་གཅིག་ནས་ཁ་ཅིག་ནས་ལབ་པ་ཡིན་ན་ད་ལྟ་ང་ཚོས་དངོས་སུ་ཨ་ནི་མངོན་ཡས་དེ་འདྲ་གང་ཡང་མི་འདུག་མཐོང་ཡས་དེ་འདྲ་གང་ཡང་ཡོད་མ་རེད་ཤེས་པ་ལབ་ཡས་དེ་ང་ཚོས་འཕྲུལ་ཆས་ཀྱི་བརྟག་དཔྱད་བྱེད་བྱས་མཐོང་ཡས་གང་ཡང་མི་འདུག་དེ་ཡིན་དུས་ཕྱོགས་གཅིག་ནས་ཤེས་པ་ལབ་ཡས་དེ་ད་ལྟའི་ཆ་ལ་རེད་རྗེས་མ་འགྱུར་བ་ཕྱིན་སྲིད་པ་འགྲོ་སྲིད་པ་ད་ལྟའི་ཆ་ལ་ཤེས་པ་ལབ་ཡས་དེ་ཕྱོགས་གཅིག་ནས་བལྟས་པ་ཡིན་ན་ཚན་རིག་གི་ཞིབ་འཇུག་གི་སྒྲོམ་གཞི་ལས་འདས་པ་འདྲ་བོ་ཅིག་ཡོད་རེད་རོ། དེ་ཡིན་དུས་ཚན་རིག་གི་དྲི་བ་ཁོ་རང་མ་ཡིན་པ་འདྲ་བོ་ཅིག་ཡོད་རེད་ཤེས་པ་ག་རེ་ཡིན་མིན་ལབ་ཡ་དེ། དེ་གི་ཆ་ནས་ཡང་ནང་ཆོས་དང་ཚན་རིག་བར་ལ་ཅིག་བགྲོ་གླེང་ཡོང་པ་ཡིན་ན་ཅིག། ཚན་རིག་ལ་ནང་ཆོས་གི་ཐོག་ནས་ཡང་ཅིག་བློ་སྐྱེད་བླང་ཡ་དང་ལེགས་ཆ་བླང་ཡ་དེ་འདྲའི་དེ་ཚོ་ཡོང་གི་འདུག་ཤེས་པའི་རྣམ་གཞག་གི་ཐོག་ནས། ཡང་ཕྱོགས་གཞན་པ་ཅིག་ནས་ནང་ཆོས་ནས་དཔེར་བྱས་ན་རྡུལ་ཕྲན་གྱི་རྣམ་གཞག་གཏན་འབེབས་བྱེད་ཡོང་དུས་རོ། དངོས་སུ་རྡུལ་ཕྲན་དེ་ང་ཚོས་གི་ཅིག་མཐོང་ཡས་གང་ཡང་ཡོད་མ་རེད་བ། ང་ཚོས་དབང་པོའི་ཤེས་པ་ལ་མངོན་དུ་གྱུར་ཡ་གང་ཡང་ཡོད་མ་རེད། དེ་ཡིན་དུས་རྡུལ་ཕྲན་གྱི་རྣམ་གཞག་མང་པོ་ཅིག་ང་ཚོས་དངོས་པོ་རགས་པའི་ལས་ཀ་བྱེད་སྟངས་ནས་ཕར་དཔོག་ཡ་ཅིག་རེད་དོ། རིགས་པ་བཏང་བྱས། ཚན་རིག་གིས། རྡུལ་ཕྲན་རང་ལ་མངོན་སུམ་དུ་ཕར་དཔྱད་པ་བྱེད་ཅིང་མངོན་སུམ་གྱི་རྣམ་པ་ཅིག་ཤར་དེ་ལ་ཨ་ནི་ང་ཚོས་ཀྱིས་དཔྱད་པ་བྱེད་ཅིང་འགྲོ་གི་ཡོད་རེད། དེ་འགྲོ་དུས་སྐབས་རེ་སྐབས་རེ་ཡང་མི་མཐུན་པའི་ཆ་ཐོན་གྱི་མེད་ནམ་དྲན་གྱི་འདུག་རེད། དཔེར་བྱས་ན་ང་ཚོས་དངོས་པོ་རགས་པའི་ལས་ཀ་བྱེད་སྟངས་ནས་རྡུལ་ཕྲན་དཔོག་པ་དང་དངོས་སུ་ཕ་གི་ལ་ད་ལྟའི་སྣང་ཚུལ་གྱི་དབང་དུ་བཞག་རེད། གནས་ཚུལ་ལ་ག་འདྲ་ཡིན་མིན་བརྟག་དཔྱད་བྱེད་ཡོང་དུས་ཨ་ནི་མི་མཐུན་པ་ཐོན་ཡོང་གི་འདུག། དེ་གི་ཆ་ནས་ང་ཚོར་ཁ་སང་བཀའ་མོལ་མང་པོ་བྱུང་རེད་དེ་ཡིན་ཙང་ཡང་ཅིག

ནུབ་ཕྱོགས་པའི་ཚན་རིག་སོགས་ཁོ་རང་ཚོ་ལ་དགོས་མཁོ་དང་ཁོ་རང་ཚོའི་ཁེ་ཕན་ལ་དམིགས་ནས་ཁོ་ཚོར་ཁེ་ཕན་མང་ཡང་ཡོད་རེད། ཚུར་ང་ཚོ་ནང་པའི་ངོས་ནས་ཡོད་ར། ནང་ཆོས། ལྷག་པར་དུ་ད་འདི་ན་མཉམ་ཞུགས་གནང་མཁན་མང་ཆེ་གཙོ་བོ ྋགོང་ས་མཆོག་བྱས། དེ་ནས་ད་ང་ཚོ་གདན་ས་ཁག་གི་ད ྋདགའ་ལྡན་ཁྲི་རིན་པོ་ཆེ་ནས་བྱས་ནས་ད་ཅིག་ཕྱག་མཛོད་རེད་དེ་བཞིན་གྱི་ད་ཅིག་བླ་མ་དབུ་མཛད་རེད། མཁན་པོ་རེད། ཆ་ཚང་ཡོད་དུས་བསམ་པ།

ཨ་ནི་ད་ཅིག་དེང་སང་ཆ་མཚོན་པ་ཡིན་ན་ད་ད་ད་ངའི་བཤད་ཡན་ལ་ད་ད་ཅིག་བཤད་གྲྭ་མང་པོ་བྱས་ད་གདན་ས་ཁག་ལ་ད་ཚན་རིག་བསྟི་གནས་ཁང་བཙུགས་ཡོད་རེད་པ་ཨ་ནི་དགེ་ལུགས་རྒྱུགས་སྤྲོད་ཡིན་པ་ཡིན་ན་ཚན་རིག་གི་ཆ་ཤས་ཤིག་འདུ་བ་དེ་འདྲས་ཡོད་པ་དེ་ཅིག་ཚུར་ང་ཚོས་བོད་བརྒྱུད་ནང་བསྟན་ལ་ཁེ་ཕན་ཅིག་མེད་པ་ཡིན་ན་ངས་དེ་འདྲས་ཀྱི་ཅིག་སྐུ་ལས་བསྐྱོན་དགོས་ཆགས་ཀྱི་ཡོད་མ་རེད་བསམ་གི་འདུག་རེད་པ་ཨ་ནི་དེ་འདྲས་ཅིག་གལ་ཆེ་དོན་ཆེན་ཅིག་ལ་གཟིགས་བྱས

དེང་སང་གི་ཚན་རིག་ལ་མ་བྱ་ཆེར་མཁྱེན་པ་ཡིན་ན་གཏིང་ཟབ་པོ་ཅིག་དང་ཡོངས་རྫོགས་པ་ཅིག་བཤད་ཁག་པོ་རེད་བསམ་གྱི་འདུག་ད་དེ་མ་བཤད་པའི་དབང་དུ་བཏང་བྱས་ང་ཚོའི་ད་ལྟ་བར་དུ་སྐྱེས་བུ་དམ་པ་མང་པོ་བྱུང་བ་རེད་ཁོ་རང་ཚོ་ས་དང་ལམ་གྱི་ཡོད་ར་ས་ལམ་བགྲོད་ཅིག་ཕྱིན་པ་རེད་འདི་རེད་དེ་ཡིན་པ་ཡིན་ན་ཡང་ད་ལྟའི་དུས་ལ་དུས་རབས་ཉེར་གཅིག་པའི་ནང་ལོགས་ལ་ཅིག་ནང་པའི་ཆོས་འདི་ཡང་ཅིག་མ་ཉམས་པ་བྱས་ཨ་ནི་ད་ལོ་བརྒྱ་ཕྲག་ཁ་ཤས་ཀྱི་རིང་ལ་གནས་ཐུབ་པ་གནས་ཐུབ་པ་ཙམ་མ་ཡིན་པ་ཐོས་བསམ་སྒོམ་གསུམ་གྱི་ཐོག་ནས་ང་ཚོས་ཉམས་ལེན་བྱས་ཡིན་དེ་གནས་པ་ལ། ངའི་བསམ་པ་ལ་ད་དེང་དུས་ཀྱི་མིའི་གི་བསམ་བློ་འཁྱེར་ཕྱོགས་དང་ཁོ་རང་ཚོ་གི་ག་རེ་ལ་ཆ་བཞག་མ་བཞག་འདི་ལ་དཔགས་པས་འགྲོ་དགོས་རོ། ཨ་དེང་སང་ང་ཚོ་ཡིན་པ་ཡིན་ན་ཅིག་གཞི་དངོས་པོའི་རྣམ་གཞག་འདི་ད་གཞི་དངོས་པོའི་རྣམ་གཞག་བྱས་གཟུགས་ཅན་གི་རྣམ་གཞག་འདི་ད་ཚན་རིག་ནས་ད་རབ་དང་རིམ་པ་གཏིང་ཟབ་པོ་ཞེ་པོ་ཅིག་གསུངས་ཡོད་རོ་ད་ག་ཚོད་ཁས་ལེན་བྱས་ན་མ་བྱས་ན་རོ་འདི་གསུངས་ཡོད་རེད། ཨ་ནི་འདི་ལ་དཔགས་པས་ང་ཚོ་གི་ཅིག་ནང་ཆོས་ལ་འདི་ཏན་ཏན་ལས་ཁས་ལེན་ཡོད་རེད་དྲན་གི་འདུག་རོ། འདི་གི་ངས་གོང་དུ་ཞུས་པ་ནང་བཞིན་རེད་ཐོ་བ་སྔོ་འགྱུར་གི་གནོད་གི་ཡོད་ན།

བརྩོན་འགྲུས་བྱས་པ་ཡིན་ན་རང་བཞིན་གྱི་མགོ་ཚོད་ཀྱི་རེད་ར་གོ་རྟོགས་འཕེལ་གྱི་རེད་གོ་རྟོགས་འཕེལ་ན་སྐད་ཆ་ཤུགས་ཀྱིས་སྐད་ཆ་ཡག་པོ་གླེང་གི་རེད་དྲན་གྱི་འདུག་ངས་དེ་ཡིན་ན་གནད་འགག་ཆེ་འདི་དྲི་བ་བཏང་ཡ་དང་སྤྲོ་སྣང་འཕེལ་སྤྲོ་སྣང་མ་འཕེལ་བ་ཡིན་ན་དྲི་བ་ཡོང་གི་མ་རེད་ར་ཚན་རིག་ལ་ཡང་དེ་དྲི་བ་མ་བཏང་བར་ཤེས་ཡ་ཡོད་མ་རེད་ཚན་རིག་དང་དེ་འབྲེལ་གྱི་རིག་གནས་འདི་ཚོ་ཁག་དེ་དེ་ཡིན་ཙང་ངས་གནད་འགག་ཆེ་ཤོས་དེ་ཁོར་ཡུག་ཅིག་ཡིན་པ་ཡིན་ན་དྲི་བ་བཏང་ས་དང་དོགས་པ་བསླང་སའི་གི་ཁོར་ཡུག་ཅིག་བསྐྲུན་པ་ཡིན་ན